དེ་ལྟར་ཡིན་པར་འདོད་གསུང་ག་རེ། རེ་བ། བདེན་པ་གཉིས་ཀྱི་ཡ་གྱལ་དུ་གྱུར་པའི་དོན་དམ་བདེན་པ་དེ་གནས་ལུགས་ཡིན་པའི་ཕྱིར་ཟེར་བ་ཁོ་རང་རང་ལྡོག་ནས་ཀྱང་གནས་ལུགས་ཡིན་ཁོ་ཡིན་ན་གནས་ལུགས་ཡིན་པར་མ་ཁྱབ་གསུང་ག་རེ། དྲང་ངེས་གཉིས་སུ་ཕྱེ་བའི། རེ་བ། དྲང་དོན་དང་ངེས་དོན་ཟེར་ན་ཀུན་རྫོབ་བདེན་པ་དང་དོན་དམ་བདེན་པ་གཟིགས་ག་རོགས་དྲང་དོན་གྱི་མདོ་དང་ཀུན་ངེས་དོན་གྱི་མདོ་ཟེར་ན་ཁོ་བརྗོད་བྱ་གོ་བསྟན་མཁན་གྱི་ཆ་ནས་དཔེ་ཆ་དེ་ལ་མིང་བཏགས་པར་མི་འདོད། དྲང་དོན་ངེས་དོན་གཉིས་མ་བསྟན་ན་དཔེ་ཆ་མ་རེད་བ། གནས་ལུགས་དང་དྲང་དོན་ཀུན་རྫོབ་བདེན་པ་དང་གནས་ལུགས་དོན་དམ་བདེན་པ་གཉིས་སུ།

འགོག་བདེན་ཡིན་ཀྱང་སྟོང་ཉིད་དོན་དམ་བདེན་པ་མ་ཡིན་ཟེར་ལབ་པར་བྱས་དུས་ཡང་དུས་སུ་རྣམ་གྲོལ་ལམ་པ་བའི་རྒྱུད་ཀྱི་བདེན་འཛིན་ཀུན་བཏགས་སྤངས་པའི་སྤངས་ཆ་བྱེ་བར་བར་འདི་དག་འགོག་བདེན་དངོས་གནས་ཡིན་རེད་བ། ཡིན་ནམ། དེ་སྤངས་པས་ཁྱད་པར་དུ་བྱས་པའི་རྣམ་གྲོལ་ལམ་གྱི་ཆོས་ཉིད་གོ་རེད་ད་རྣམ་གྲོལ་ལམ་ཡང་མཚན་ཉིད་མ་གྲུབ་ས་རྣམ་གྲོལ་ལམ་གྱི་སྟེང་གི་ཆོས་ཉིད་གོ་རེད་འོ་ར་དེ་ཡིན། དང་པོ་ལྟར་ན། འོ། དེ་ནི་དོན་དམ་བདེན་པ་མ་ཡིན་པར་ཐལ། ཀུན་རྫོབ་བདེན་པ་ཡིན་པའི་ཕྱིར། ཤེས་བྱ་ཆོས་ཅན་དེ་ཀུན་རྫོབ་བདེན་པ་ཡིན་པར་ཐལ་ཐེག་ཆེན་མཐོང་ལམ་བར་ཆད་མེད་ལམ་གྱི་སྟོབས་ཀྱིས་རྣམ་གྲོལ་ལམ་པ་བའི་རྒྱུད་ལ་བདེན་འཛིན་ཀུན་བཏགས་སླར་མི་སྐྱེ་བའི་ཆོས་ཅན་དུ་སོང་བ་ཀུན་རྫོབ་བདེན་པ་ཡིན་པས་དེར་ཐལ་དེའི་རྒྱུད་ལ་དེ་མི་སྐྱེ་བ་ཀུན་རྫོབ་བདེན་པ་ཡིན་པའི་ཕྱིར། རྟགས་གཉིས་པ་ལྟར་ན། རྟགས་གཉིས་པ་ལྟར་ཁས་ལེན་བྱེད་ན་ཐེག་ཆེན་མཐོང་ལམ་རྣམ་གྲོལ་ལམ་ཆོས་ཅན། བདེན་འཛིན་ཀུན་བཏགས་སྤངས་པའི།

གཞན་ཡང་ཐེག་ཆེན་མཐོང་ལམ་རྣམ་གྲོལ་ལམ་པ་བའི་རྒྱུད་ཀྱི་བདེན་འཛིན་ཀུན་བཏགས་སྤངས་པའི་སྤངས་ཆ་དེ་འགོག་བདེན་ཡིན་ནམ། ཡང་ནི་ག་རེ་ཡོད་དང་པོ་ཡོང་ས་དེ་ག་འདྲ་ཅིག་ལ་ཡོང་དགོས་རེད་ཟེར་དུས། ཐེག་ཆེན་མཐོང་ལམ་རྣམ་གྲོལ་ལམ་པ་བའི་རྒྱུད་ཀྱི་འགོག་བདེན་དོན་དམ་བདེན་པ་ཡིན་ཀྱང་གནས་ལུགས་མ་ཡིན་གསུངས། ད་ཁོ་ལ་མ་ལྟ་ས་ཞིག་བཏགས་ནས་མ་ཡོང། གནས་ལུགས་ཡིན་པའི་ཕྱིར། ད་ཊཱིཀ་ཆེན་ལས་བྱང་སེམས་ས་ལྔ་པ་བ་དེ་བདེན་པ་གཉིས་ལ་མཁས་པ

ཡིན་པར་ཐལ་ད། ཤེས་བྱ་ཆོས་ཅན། དེ་དེ་ཡིན་པར་ཐལ་ཟེར་དུས་སུ། ཐེག་ཆེན་མཐོང་ལམ་རྣམ་གྲོལ་ལམ་པ་བའི་བདེན་འཛིན་ཀུན་བཏགས་སྤངས་པས་ཁྱད་པར་དུ་བྱས་པའི་བར་དུ་བདེན་འཛིན་ཀུན་བཏགས་སྤངས་པའི་སྤངས་ཆ་དེ། ཀུན་རྫོབ་བདེན་པ་ཡིན་པར་ཐལ་ཐེག་ཆེན་མཐོང་ལམ་བར་ཆད་མེད་ལམ་གྱི་སྟོབས་ཀྱིས་རྣམ་གྲོལ་ལམ་པ་བའི་རྒྱུད་ལ་བདེན་འཛིན་ཀུན་བཏགས་སླར་མི་སྐྱེ་བའི་ཆོས་ཅན་དུ་སོང་བ་དེ་ཀུན་རྫོབ་བདེན་པ་ཡིན་པའི་ཕྱིར། དེ་ཡིན་པར་ཐལ་དེའི་རྒྱུད་ལ་བདེན་འཛིན་ཀུན་བཏགས་མི་སྐྱེ་བ་ཀུན་རྫོབ་བདེན་པ་ཡིན་པའི་ཕྱིར།

རྒྱུད་ཀྱི་རང་བཞིན་གནས་རིགས། བར་དོ་རང་བཞིན་གནས་རིགས། རེད་རང་བཞིན་གནས་རིགས་ཀོ་ཡོ་རོ་ཀོ་ཆོས་ཅན། རྒྱན་རྒྱུད་ཀྱི་རིགས་ཏེ། དྲི་མ་ཇེ་དག་ཏུ་འགྲོ་དུས་ཀོའི་སྟེང་གི་རང་བཞིན་གནས་རིགས་ཀོ་སྟོང་ཉིད་ཀོ་ཡང་དྲི་མ་ཇེ་དག་ཏུ་སོང་ནས། ས་གཉིས་སྣང་གཉིས་དེ་འདྲ་བའི་རང་བཞིན་གནས་རིགས་ཀོ། སངས་རྒྱས་སར་སླེབས་དུས་འགོག་བདེན་རེད་འགྲོ་འདུག་བ། རང་བཞིན་རྣམ་དག་ཆར་གྱུར་པའི་ངོ་བོ་ཉིད་སྐུ་རེད་འགྲོ་བའི་གསུང་དུ་བའོ། ཞེས་དྲི་མ་དང་བཅས་པའི་སེམས་བདེན་སྟོང་ལ། ཕྱིན་ཅི་ལོག་བདེན་གྲུབ་ཏུ་བཟུང་བས། འཁོར་བའི་རྒྱུར་གྱུར་པ་དང། དྲི་མ་དང་བཅས་པའི་སེམས་དེ་ཉིད་བདེན་སྟོང་དུ་རྟོགས་ཤིང་གོམས་པར་བྱས་པས། དྲི་མ་ཇེ་དག་ཏུ་སོང་སྟེ་ཉེ་དུའི་སྤངས་པ་ན་མྱང་འདས་སུ་འགྱུར་གསུང་རྟོགས་བྱེད་དཀའ་བས་ཆོས་ཉིད་གོ། རེ་བ། དགྲ་བཅོམ་པའི་འབྲས་བུ་ཐོབ་དུས་ས། གོ། འགོག་བདེན་རེད་འགྲོ་འདུག་སངས་རྒྱས་དུས་ས། རང་བཞིན་རྣམ་དག་ཆར་གྱུར་པའི་ངོ་བོ་ཉིད་སྐུ། རེ། ཅི་དང་ལུགས་དེ་ལ། ག་རེ། གློ་བུར་རྣམ་དག་ཆར་གྱུར་པའི་ངོ་བོ་ཉིད་སྐུ། མེ་ཡིན་ན་ཇི་སྲིད་དུ། ག། མེད་པའི་རྒྱུ་མཚན་ག་རེ་ཟེར་ན། ཧོ། མྱང་འདས་ཡིན་ན་རང་བཞིན་རྣམ་དག་ཆར་གྱུར་པའི་མྱང་འདས་ཡིན་པས་ཁྱབ་ཏུ་འོས་པར་ཟད།

དྲི་མ། དུག་ཅེས་བརྗོད་པ་ནི་དྲི་མ། དྲི་མ། བྱིན་གྱིས་བརླབས་ཏེ་བདེན་སྟོང་རྟོགས་ཤིང་གོམས་པར་བྱས་པ་ལས་དྲི་མ་ཇེ་དག་ཏུ་སོང་བ་ཉོན་སྒྲིབ་སྤངས་པ་ན་མྱང་འདས་སུ་འགྱུར། དྲི་མ་མ་ལུས་པ་སྤངས་པ་ན་ཆོས་སྐུར་འགྱུར་བར་གསུངས་པ། མི་འཐད་པར་ཐལ། ད་ཁྱོད་རང་ལྟར་ན་དེ་འདི་མ་ཡིན་ཟེར་ན། མི་དད་པ། དྲི་མ་དང་བཅས་པའི་སེམས་བདེན་སྟོང་མྱང་འདས་སུ་འགྱུར་བ་མི་སྲིད་པའི་ཕྱིར། རྟགས་ཁས་རེ་བ་མ་གཏོགས་རང་ལུགས་ལ་འགྱུར་རེ་བ། དེ་དྲི་མ་དང་བཅས་པའི་སེམས་ཀྱི་གནས་ལུགས་གང་ཞིག་གནས་ལུགས་མྱང་འདས་སུ་འགྱུར་བ་མི་སྲིད་པའི་ཕྱིར་རྟགས་ཁས། མི་སྲིད་པར་ཐལ་མྱང་འདས་ལ་གནས་ལུགས་མ་ཡིན་དགོས་པའི་ཕྱིར་ཏེ། འགོག་བདེན་ཡིན་ན་གནས་ལུགས་མ་ཡིན་དགོས་པའི་ཕྱིར་རྟགས་ཁས། ད་ཡ་གི་ཕར་ཕྱིན་འདི་ཡིན་པའི་རྟགས་བསྟན་གྱི་འདུག་འགོག་བདེན་ཡིན་ན་གནས་ལུགས་མ་ཡིན་པས་ཁྱབ་ཟེར་བཞག་འགོག་བདེན་ལ་སྟོང་ཉིད་མ་ཡིན་པས་ཁྱབ་ཟེར་ལབ་ཞེས་ཡ་གི་ཡ་གི་རྟགས་སྨྲ་སྟེ། འགོག་བདེན་ལ་སྟོང་ཉིད་མ་ཡིན་པའི་ཁྱབ་བྱེད་ལབ། ཁྱབ་ཡོང་དུས་ཙང་གོ། ཁ་ཅིག་འདི་ཁས་ལེན་ན། ཁྱབ་ན་ད། ཐེག་ཆེན་མཐོང་ལམ་རྣམ་གྲོལ་ལམ་པ་བའི། རྣམ་གྲོལ་གྱི་རྒྱུད་ཀྱི་བདེན་འཛིན་ཀུན་བརྟགས་སྤངས་པའི་སྤངས་ཆ་དེ་འགོག་བདེན་ཡིན་ཟེར་ན།

ཟེར་བ་སྟོང་ཉིད་མ་ཡིན་པའི་ཕྱིར་ཟེར་ཡ་རེད་ད་སྟོང་ཉིད་མ་ཡིན་ན་ཀུན་རྫོབ་བདེན་པ་ཡིན་དགོས་ག་རེ་ཟེར་ན། བདེན་པ་གཉིས་ཀྱི་ནང་ནས་དོན་དམ་བདེན་པ་ལ་སྟོང་ཉིད་དང། འགོག་བདེན་ཟེར་གཉིས་ཟེར་དགོས་བ་དེ་མེད་འགྲོ་བསམ་དེ་ལ་གཞན་མ་གཏོགས་ཡག་རྒྱུ་དེ་དེ་འདི་ཀུན་བརྟགས་སྤངས་པའི་སྤངས་ཆ་དེ་དག་དེ་ཡིན་པས་སོ་རེད་བ། འོ་ཞེས་དེ་ལྟ་དེ་ནི་མ་ཤ་མ་དེ་བཏང་སྟངས་ལ་བལྟས་ན་དྲི་མ་དང་བཅས་པའི་སེམས་ཀྱི་གནས་ལུགས་ཡིན་པ་གང་ཞིག་གནས་ལུགས་མྱང་འདས་སུ་འགྱུར་བ་མི་སྲིད་པས་མྱང་འདས་ཡིན་ན་གནས་ལུགས་མ་ཡིན་དགོས་པའི་ཕྱིར་ཏེ་འགོག་བདེན་ཡིན་ན་གནས་ལུགས་མ་ཡིན་དགོས་པའི་ཕྱིར་རྟགས་བཞེད་དོ་བ་དེ། ད་རང་ལུགས་ལ་ཟེར་མྱང་འདས་དོན་དམ་བདེན་པ་ཡིན་ཏེ་རིགས་པ་དྲུག་ཅུ་པའི་འགྲེལ་པ་ལས་མྱང་འདས་ཀྱི་དུག་ཇི་ལྟར་འདི་འདི་ཀ་ཅེས། ད་ཡི་དེར་མ་ཕྱིན་ནི། འགོག་བདེན་ལ་དོན་དམ་བདེན་པས་ཁྱབ་པ་མྱང་འདས་དོན་དམ་བདེན་པས་ཁྱབ་པའི་ཕྱིར་ཅེས་ཉན་ཐོས་དགྲ་བཅོམ་པའི་གོ་འཕང་ཐོབ་མ་ཐག་པ་དེས། བདེན་སྣང་གི་ལྷག་མ་མེད་པར་གནས་ལུགས་མངོན་སུམ་དུ་རྟོགས་པའི་ཆ་ནས་ལྷག་མེད་མྱང་འདས་མངོན་དུ་བྱེད་པ་དེ་ཤོ་མོག་པ་ཅན། མཉམ་བཞག་ལས་ལངས་ནས་བདེན་སྣང་དང་བཅས་པའི་གནས་ལུགས་རྟོགས་པས་ལྷག་བཅས་མྱང་འདས་གསུངས་སོ། མྱང་འདས་དོན་དམ་བདེན་པ། མ་ཡིན་ན་དེ་དག་གི་རྣམ་གཞག་མི་རུང་ཞིང་དེ་རང་དག་ལས་ཡིན་པའི་ཕྱིར་ཆོས་དབྱིངས་བསྟོད་པ་ལས། ཇི་ལྟར་ཚེས་པའི་ཟླ་བ་ལ་ཟླ་བ་ཅུང་ཟད་གསལ་བ་ན་དེ་བཞིན་མོས་པའི་ས་ལ་ནི་ཆོས་ཀྱི་སྐུ་ཡང་ཅུང་ཟད་སྣང། ཞེས་པ་ནས། དེ་བཞིན་ས་ཡི་མཐར་ཐུག་ན་ཆོས་ཀྱི་སྐུ་ཡང་རྫོགས་པར་སྣང་ཞེས་ས་བཅུའི་རྣམ་རྟོག་ལམ་གྱི་གནས་སྐབས་ཀྱི་འགོག་བདེན་ལ། ཆོས་སྐུའི་མིང་གིས་བཏགས་པ་ལ། མཐོང་ཚུལ་སྔ་མ་སྔ་མ་ལས་ཕྱི་མ་ཕྱི་མ་ཁྱད་པར་དུ་འཕགས་པའི་སྒོ་ནས་རྟོགས་ཤིང་རེ་བ་དང་གང་ཅི་ངང་ཚུལ་དེ་གཟིགས་བར་གང་ལྟར་ཀྱང་གོ། དེ་སྒྲིབ་པ་དེ་དང་དེ་སྤངས་ནས།

བར་ཆད་མེད་ལམ་དགུ་ཡང་ཡོང་གི་རེད་རྣམ་གྲོལ་ལམ་དགུ་ཡོང་གི་རེད་རྣམ། ད་བར་ཆད་མེད་ལམ་རྣམ་གྲོལ་ལམ་འོག་མ་འོག་མ་དེ་ཚོའི་གཙང་མ་དེ་ཚོའོ། ག་རེ་རང་རང་གི་སྤང་བྱ་དེ་སྤངས་པའི་ཁྱད་པར་དུ་བྱས་པའི་འགོག་བདེན་རེ་རེ་ཡོད་རེད་ཁོ་མ་རྟོགས་ཟིན་ལབ་གོ་ར་བ། རེ་བ་བས་ན། སངས་རྒྱས་དང་སེམས་ཅན་ས་ལ་འཇལ་དུས་ཙང་སྒྲིབ་གཉིས་སྤངས་པའི་ཁྱད་པར་དུ་བྱས་པའི་འགོག་བདེན་གོ། སེམས་ཅན་ཚོ་ལ་སེམས་ཅན་གྱིས་མངོན་སུམ་དུ་རྟོགས་པ་མེད་ཟེར་ལབ་གི་འདུག་གོ། ད་ཁོ་རང་སྒྲིབ་གཉིས་སྤངས་པའི་ཁྱད་པར་དུ་བྱས་པའི་འགོག་བདེན་དེ་རྟོགས་པ་ལ་ཟེར་གྱི་ཡོད་མ་རེད་མངོན་སུམ་དུ་རྟོགས་པ། སྒྲིབ་གཉིས་སྤངས་པའི་ཁྱད་པར་དུ་བྱས་པའི། འགོག་བདེན་དེ་མངོན་སུམ་དུ་རྟོགས་པ་ལ་རྟོགས། གང་རྟོགས་བྱེད་ཀྱི་གང་སོ་ཤེས་པ་གོ། དེ་ཉིད་སྤངས་པ། སྤང་བྱ་ནི། དེ་ཉིད་སྤངས་པ། གང་སོ་རེ་སྤངས་ཏེ། ཤེས་པ་གཅིག་གིས་མངོན་སུམ་དུ་རྟོགས་པ་རེད་མ་གཏོགས་དེ་རྟོགས་ཐུབ་ཀྱི་མ་རེད་ཟེར་ཡ་རེད། གང་རྟོགས་བྱེད་ཀྱི་ཤེས་པ་གོ་དེ་ཉིད་སྤངས་པ་ཡིན་དགོས་རེད། དེ་ནང་བཞིན་བྱས་འོག་མ་འོག་མ་ལ་ད་ག་སྦྱར་ནས་དེ་ནི་ཆོས་སྐུ་མཐོང་ཚུལ་ལ་མི་འདྲ་བའི་ཁྱད་པར་ཡོད་ཟེར་ཡ་གོ་དེ་རེད་བ། ཆོས་སྐུ་མཐོང་ཚུལ་ལ་ཟེར་ཆོས་སྐུ་ངོ་མ་ད་རེད་ཡ་མ་རེད་འགོག་བདེན་ལ་ཆོས་སྐུའི་མིང་གིས་བཏགས་བཞག་རེད།

འགོག་བདེན་གོ་རྟོགས་ཡོད་མ་རེད་དོ། བདེན་འཛིན་འབྲིང་སྤངས་པའི་ཁྱད་པར་དུ་བྱས་པའི་སྟོང་ཉིད་གོ་མངོན་སུམ་དུ་མ་རྟོགས་ཟེར་ལན་བྱའོ། མ་རྟོགས་ཏེ་གཞན་མ་གོ་བའི་ལམ་གཉེན་པོ་དེ་ཡིས་བདེན་འཛིན་འབྲིང་དེ་སྤངས་མི་འདུག་བ། ཞོའོ་རྒྱུ་མཚན་དེ་ལ་ཐུག། དེ་ཡིན་དུས་ད་འོག་མ་འོག་མ་རྣམས་ཀྱིས་གོང་མ་གོང་མའི་ལམ་སྤང་བྱ་དེ་མ་སྤངས་པ་ཡིན་ཙང་གོང་མ་གོང་མའི་སྤང་བྱ་སྤངས་པའི་འགོག་བདེན་གོ་རྟོགས་མངོན་སུམ་དུ་རྟོགས་མ་ཐུབ་པ་བསྡད་པ་ཡིན་ཙང་ཆོས་སྐུ་མཐོང་ཚུལ་ལ་མི་འདྲ་བའི་ཁྱད་པར་ཡོད་ཅེས་ཆོས་ཉིད་མཐོང་བ་ལ་ཁྱད་པར་མེད་ཟེར་སྒང་ཁ་ཆོས་ཉིད་མངོན་སུམ་རྟོགས་པའི་བློ་ཡིན་པས་ཁྱབ་པ་ཡིན་ཙང་དེའི་ཕྱིར། འོངས་ཏེ་དེ་ཆོས་སྐུའི་མིང་ཅན་རེ་རྟོགས་ཤིང་ཅེས་སངས་རྒྱས། སངས་རྒྱས་པ་ནགས་ཆུ་བོར་གྱུར། ཅེས་ས་བཅུའི་རྣམ་གྲོལ་ལམ་གྱི་གནས་སྐབས་ཀྱི་འགོག་བདེན་ལ་ཆོས་སྐུའི་མིང་གིས་བཏགས་པ་ལ་མཐོང་ཚུལ་སྔ་མ་སྔ་མ་ལས་ཕྱི་མ་ཕྱི་མ་ཁྱད་པར་དུ་འཕགས་པའི་སྒོ་ནས་རྟོགས་ཤིང་སངས་རྒྱས་པ་ན་ཆོས་སྐུར་གྱུར་ཏེ་རྫོགས་པར་རྟོགས་པར་གསུངས་འགོག་བདེན་ཀུན་རྫོབ་བདེན་པ་ཡིན་ན་དེ་འདྲའི

དྲི་མས་ཇེ་དག་ཏུ་འགྲོ་གི་རེད་ཟེར་བ། སྟོང་གཞི་ཆོས་ཅན་གོ། ང་རང་ཚོའི་སྟོང་གཞི་ཆོས་ཅན་གོ་ལ་ང་རང་ཚོའི་སེམས་གོ་རེད་ང་རང་ཚོའི་སེམས་གོ་དྲི་མས་ཇེ་དག་ཏུ་འགྲོ་བའི་དུས་ཚོད་དེ་ལ་སྟོང་ཉིད་གོ་ཡ་དྲི་མས་ཇེ་དག་ཏུ་འགྲོ་གི་རེད་ཅེས་སོང་སྟེ། གནས་སྐབས་དང་མཐར་ཐུག་གི་འགོག་བདེན་ཆོས་སྐུར་འགྱུར་བའི་ཕྱིར་གནས་སྐབས་ཟེར་དུས་ད་ང་རང་ཚོ་ལྟ་བུ་ཐེག་ཆེན་མཐོང་ལམ་རྣམ་གྲོལ་ལམ་ལ་སླེབས་པའི་དབང་དུ་བཏང་ག་བྱས་ན་དེ་དེ་དུས་ད་ཨོ་ང་རང་ཚོའི་སེམས་གོ་རྣམ་གྲོལ་ལམ་གྱི་ངོ་བོར་གྱུར་བ་རེད་གྱུར་བ་ཡིན་ཙང། ང་ཚོའི་སེམས་ཀྱི་སྟེང་གི་ཆོས་ཉིད་གོ་ཡང་རྣམ་གྲོལ་ལམ་གྱི་སྟེང་གི། ཆོས་ཉིད་ཡིན་ནའང་བདག་ཏུ་འགོག་བདེན་ཞིག་ཏུ་གྱུར་བ་རེད་ཟེར་ཡ་རེད་བ། བྱས་ད་གནས་སྐབས་ཀྱི་འགོག་བདེན་དུ་གྱུར་བ་ད་ཡ་ཙི་ཡ་ཅེས་ཚེ་བདེན་འཛིན་ཁོ་རང་ཁོ་རང་ཁོ་རང་སྤངས་དུས་ད་དེ་དེ་སྤངས་པའི་འགོག་བདེན་གོ་ཆོས་སྐུ་ཆོས་སྐུ་ཆོས་སྐུ་ཅིང་སངས་རྒྱས་དུས་ད་དེ་ནི་རང་བཞིན་རྣམ་དག་ཆར་གྱུར་པའི་ངོ་བོ་ཉིད་སྐུར་གྱུར་བའི་ཕྱིར་དེ་ཡང། དག་མ་དག་གི་ཆོས་ཅན་སྤྱི་ལ་རྗེས་སུ་འགྲོ་བའི་བདེན་སྟོང་ཙམ་གྱི་དགག་བྱ་ཤེས་བྱ་ལ་མི་སྲིད་ཅིང་དེ་ཞིག་དེ་འཇུག་པའི་ཊཱིཀ་ཆེན་ནང་ལ་ཐོན་ཡོང་གི་འདུག་བ་ཁོ་རང་གསལ་པོ་འདུག་བ་ཁོ་ཁོ་ནི་ང་རང་ཚོའི་ལུགས་གོ་ཁྱེར་ན་འགྲིག་གི་འདུག་བ། དགག་མི་སྲིད་ཅིང་ཟེར་འགོག་བདེན་གྱི་དགག་བྱ་དྲི་མ་ཤེས་བྱ་ལ་སྲིད་པ་མི་འགལ་ཏེ་དཔེར་ན་བུམ་པས་དག་པའི་ས་ཕྱོགས་ཁོ་ར་རག་སྟེ་ཕ་གི་ནང་ལ་ལྕགས་ཐག་བཞག་འདུག་བ་འོ། ས་ཕྱོགས་དེའི་དགག་བྱ་ཤེས་བྱ་ལ་མི་སྲིད་པར་མི་སྲིད་པ་བུམ་པ་དང། དགག་བྱ་ཤེས་བྱ་ལ་སྲིད་པ་བུམ་པ་དང་མི་སྲིད་པ་རི་བོང་གི་རྭ་གཉིས་ཀ་བུམ་མེད་ཡིན་པ་འདྲ་འདྲ་ཡིན་པ་འདྲ་བའོ། ཐུགས་རྗེ་ས་ཕྱོགས་ཡིན་དགོས་པ་ལྟ་བུ་ཡིན་པའི་ཕྱིར་ཅེས་ས་ཕྱོགས་ཡིན་དགོས་པ་སྲིད་པ་ས་ཕྱོགས་ཡིན་དགོས་པ་ཞེས་བྱ་བ་གཉིས་ཀ་གཉིས་ཀས་དག་སྟེ་སེམས་སྡུག་ཅེས།

འོ་ཉོན་མོངས་དེས་བསྐྱེད་པའི། ལས། དེ་ལ་ཉོན་མོངས་དེས་བསྐྱེད་པའི་སྲེད་ལེན་གཉིས་ཀྱིས་གསོས་བཏབ་པའི་འཕེན་འགྲུབ་ཀྱི་ལས་ཉོན་གཉིས། ཀུན་འབྱུང་བདེན་པར་ཀུན་འབྱུང་དུ་བྱས་པའི་རྒྱུ་ཀུན་འབྱུང། སོགས་བཞི་བྱས་འདུག་ཟེར་རེད། གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་དུ་གྲུབ་པར་འཛིན་པ། ཉོན་མོངས་ལྷན་སྐྱེས་ཀྱི། འཛིན་པ་ལྷན་སྐྱེས་ཀྱི།

སྔོན་རང་རྒྱུད་ཀྱིས་བསྡུས་པའི་ཆོས་ཀྱི་བདག་འཛིན། ཆོས་ཀྱི་བདག་འཛིན་སུ་འདོད་པ་ཡང་ལྷན་སྐྱེས་སུ་འདོད་པ་ཡང་ཟེར་འདི་པས་ཀུན་བཏགས་བྱ་བ་དེ་ཆོས་ཀྱི་བདག་འཛིན་ལ་སྦྱར་ནས་བཤད་ཡང་རེད། དེ་བཤད་རེད། དེ་བཤད་ནས་ད་ལྟ་གྲགས་པ་བཤད་སྒྲུབ་སྤྱི་མཐའ་ཟུང་འབྲེལ་དེ་ནང་ལ་དེའི་གནད་ཀྱིས་དབུ་མ་རང་རྒྱུད་པས་ད་ག་རང་ལབ་པ་ནང་བཞིན་གྱི་དབུ་མ་རང་རྒྱུད་པ་རྣམས་ཀྱིས་གང་ཟག་གི་བདག་འཛིན་ལྷན་སྐྱེས་སུ་འདོད་པ་ཡང་འདི་པས་ཀུན་བཏགས་སུ་བཞག་དགོས་རེད་གསུངས་ཡང་རེད།

སྔགས་མ་རེད། འོ་ཡིན་པ་འདྲ། སྔགས་རེད། གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་དུ་གྲུབ་པ་འཛིན་པའི་འཛིན་པ་ལྷན་སྐྱེས་ཁོ་ཐོག་མ་ཀུན་ནས་སློང་བྱེད་ཀྱི་མ་རིག་པ་པོ་ཆེ། ཁོས་ཀུན་ནས་བསླངས་པའི་ལས་གཉིས། ལས་གཅིག་ཆད། ལས་གཅིག་པོ་ཁོ་ལ། ཡང་གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་དུ་གྲུབ་པ་འཛིན་པའི་འཛིན་པ་དེས་ཀུན་ནས་བསླངས་པའི་འདོད་ཆགས་གཅིག་གཉིས་ཡོང། སྲེད་པ་གཅིག་དང་ལེན་པ་གཅིག་ཡོང་ཁོ་གཉིས་ཀྱིས་གསོས་བཏབ་བྱས་ལས་གཉིས་དང་ཉོན་མོངས་གསུམ་བྱས་ལ། འོ་འདི་ཉོན་མོངས། ལྔ་པོ་དེ་ཆོས་ཅན། འོ། ཉོན་མོངས་པ། ཁ་སོ། འོ། རང་འབྲས་སྡུག་བསྔལ་བདེན་པའི་རྒྱུ་ཨ་ཡིན།

དང་པོ་དེ་ལ་ཕུང་པོ་ལས་ངོ་བོ་ཐ་དད་པའི་བདག་མེད་པ་གཉིས་པ་དེ་ལ་ཕུང་པོའི་ངོ་བོར་གྱུར་པའི་བདག་ཕུང་པོ་དང་ངོ་བོ་གཅིག་པའི་གང་ཟག་གི་བདག་མེད་ད་མདོར་བསྟན་དག་རེད། དེའི་བར་ཆད་ད་ལམ་སང་ཆེན་པོ་དག་བདག་འདས་ཀྱི་བ་ཡིག་ཁོ་ན་བརྗོད་པའི་རྟགས་གཉིས་ཡོད་རེད། ཕུང་པོ་དང་ངོ་བོ་གཅིག་དང་ཐ་དད་གང་དུ་ཡང་མེད་པའི་ཕྱིར་ཟེར་བྱས་ད་ཕུང་པོ་དང་ངོ་བོ་གཅིག་ཏུ་ངོ་བོ་གཅིག་ཏུ་མེད་དེ་དེ་ལྟར་ཡོད་ན་དམིགས་སུ་རུང་བ་ལས་མ་དམིགས་པའི་ཕྱིར་བྱས་རེད། ད་ཕུང་པོ་དང་ངོ་བོ་ཐ་དད་དུ་མེད་དེ་ངོ་བོ་གཅིག་ཏུ་མེད་པའི་ཕྱིར་དེ་རྒྱུ་སྔ་རོལ་དུ་དེ་ལ་བའི་གོ་ར་བ།

ཡང། དེ་འདྲའི་ལས་དེ་ལ་གསོས་འདེབས་པར་བྱེད་མཁན་གྱི་གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་དུ་གྲུབ་པ་འཛིན་པའི་འཛིན་པ་ཁོས་ཀུན་ནས་བསླངས་པའི་ག་རེ་ག་རེ་འདོད་ཆགས་ཆེ་བར་བའམ། འདོད་ཆགས་ཆེ་བས་ན་འདོད་ཆགས་ཁོ་ལ་དང་པོར་སྐྱེས་པ་དང་ཁོ་གོང་འཕེལ་དུ་སོང་བའི་འདོད་ཆགས་གཉིས་ཨ་ཡོད་སྲེད་ལེན་གཉིས་ཡོད་ཁོ་གཉིས་གཉིས་ཀྱིས་གསོས་འདེབས་བྱེད་ཁོ་རེ་གསོས་བཏབ་པས་ཡང། ལས་ཅིག་ཆགས་འགྲོ་བ་ར་བ་བྱས་ཙང་དེའི་ལས་གཉིས་མོ་དེ་དང། གསོས་འདེབས་བྱེད་དེ་དང་ཀུན་ནས་སློང་བྱེད་བྱེད་པའི་ཉོན་མོངས་གསུམ་པོ་དེས།

འོ་མི་རྟག་པ་དང། སྡུག་བསྔལ་བ་ཡིན། སྟོང་པ་ཡིན། བདག་མེད་ཡིན། འོ་དེའི་བདག་མེད་དུ་ད་ལྟ་ང་ཚོ་བཞག་ཡ། དེའི་བདག་མེད་དུ་དེའི་སྟེང་གི་བདག་མེད་དང། གང་བདག་མེད་བཞག་དགོས་ན་ཞོག་གང་སྟོང་པ་བཞག་དགོས་ན་བཞག། འོ་དེ་ཚོ་རགས་པའི་སྡུག་བསྔལ་བདེན་པའི་ཁྱད་ཆོས་སུ་གྱུར་པའི་མི་རྟག་སྡུག་བསྔལ་སྟོང་བདག་མེད་བཞི་ལ་བཞག་རེད་བ། འོ་འདུག་སེ་བཞག་ན་བཞག། དུག་ཚེ། གཉིས་ཀྱི་ཨ་ཐར་ཡོད་ཚེ་ཡོད་ཚིམ་པའི་སྟོང་པའི་སྟོང་པ་མངོན་སུམ་དུ་རྟོགས། ད་འདུག་སེ་བཞིན་དུ་མ་འདོད་པ། ཞེས་ད་དེ

ངེས་པར་སྟེར་གྱི་རེད་ཅེས་ག་རེ། རང་འབྲས་རང་འབྲས་མ་རེད་ག་རེ། ག་རེ་རང་གི་བྲལ་འབྲས་ཡིན་ན་འགྲོ་གང་ལྟར་ཀྱང་འོ། ཐར་པ་རེད་བ་ཁོ་སྤང་བྱ་དེ་སྤངས་པའི་ཐར་པ་ངེས་པར་དུ་སྦྱིན་པར་བྱེད་པ་ངེས་པར་དུ་ཐོབ་པར་བྱེད་པ་ཡིན་ད་ནི་ཁོས་སྦྱིན་པར་བྱེད་པས་ན་ངེས་འབྱིན་དང་ངེས་འབྱུང་གཉིས་མོ་དེ་གོ་རྒྱུ་གཅིག་རང་ལ་ཡོད་རེད་ཟེར་འདུག་བ། ངེས་འབྱིན་དེ་ལམ་བདེན་གྱི་རྣམ་པ་རེད་བ། ངེས་འབྱུང་གོ་འགོག་བདེན་གྱི་རྣམ་པ་ལ་རེད་བ། རྣམ་འགྲེལ་རྩ་བའི་ནང་ལ་ལེའུ་གཉིས་པའི་ནང་ལ་བཤད་ཡོད་དུས་སུ་ངེས་འབྱིན་དང་ངེས་འབྱུང་གཉིས་པོ་དེ་མཉམ་པོ་ལ་བཤད་ཡོད་རེད་གསུང་གི་འདུག་བ། བཤད་པ་དེ་ག་རེ་ཟེར་ན་གོ་རྒྱུ་གཅིག་གོ་ས་གཅིག་ག་ནི་ངེས་པར་དུ་སྟེར་གྱི་རེད་བཤད་པ་རེད། ངེས་པར་དུ་ཡོང་གི་རེད་ཟེར་ལབ་པ་དེ་ད་ག་རེད་འབྱུང་གི་རེད་ཟེར་གོ་ངེས་པར་དུ་འབྱུང་གི་རེད་འབྱུང་ཡ་ག་རེ་བཤད་ཟེར་ན་ཐར་པ་རེད།

ལམ་གཅིག་ཨ་ཡོད། དེ་འདྲ་བ་དེ་ལམ་དེ་ད་ལམ། རིགས་པ་སྒྲུབ་པ་ངེས་འབྱིན་བཞི། ཁོའི་སྟེང་དུ་ཁྱད་ཆོས་བཞི་ཕྱེ་རྒྱུ་ཡོད། དེ་འདྲ་བ་དེ་རགས་པའི་ལམ་བདེན་ལ། ལམ་བདེན་གྱི་རྣམ་པ་བཞི་ལ། བ་དེ། གང་ཟག་རང་རྐྱ་ཐུབ་པའི་རྫས། འདུག་སེ་ནི་མ་ཡོང་བྱེད། གང་ཟག་རང་རྐྱ་ཐུབ་པའི་རྫས། སྟོང་པ་གཉིས་དང་བཅས་པའི་སྡུག་བདེན་གྱི་རྣམ་པ་བཞི། སྟོང་ཉིད་རྟོགས་པ་ལ། སྡུག་བདེན་གྱི་རྣམ་པ་བཞི། ཡ་བཅས་དགུ་བ་རེ་འགྱུར་བྱེད་ནི། སྡུག་བདེན་གྱི་རྣམ་པ་བཞི། ཡ་བཅས་ཤེས་རིང་ཅི་ཐེངས་འདི་པར། ད་སྟོང་ཉིད་རྟོགས་པ་ལ་མ་ལྟོས་པ། གང་ཟག་རང་རྐྱ་ཐུབ་པའི་རྫས་ཀྱིས་སྟོང་པའི་སྟོང་ཉིད་མངོན་སུམ་དུ་རྟོགས་པའི། ཡེ་ཤེས་ལ་ལམ་རིགས་པ་དེ་བྱས་ཙང་འདི་རིག་པ་སའི་སྟེ། འོ་རིག་ག་དེ་རྟོགས་པ་ལ་སྦྱར་ན་ས་ཡིན་ན་དེ་ཡོད་མ་རེད་པས། བྱས་ཙང་འདི་རིག་པ་ཞེས་ཏེ་ང་ཚོ་རིག་གི་རེད་དོ་མ་རེད་དོ་ཟེར་ཁུལ་རིག་པ་འདི་རེད་དེ་རེད། འོ་གཉེན་པོར་རིགས་པའི་ཕྱིར་ཟེར་ཡོད་རེད་པ། འོ་སོགས་བཞིར་ཕྱེ་བས་ལམ་བདེན་གྱི་རྣམ་པ་བཞི་བྱས། རེད་པ་སྟོང་ཉིད་རྟོགས་པ་ལ་མ་ལྟོས་པའི་ད་གང་ཟག་འདི་བ་ཡོད་པ་མངོན་པ་ནས་བཤད་པའི་ལམ་བདེན་དེ་རེད་ཡོད་རེད་པ། འོ་མངོན་པ་ནས་བཤད་པའི་ལམ་བདེན་ཁོ་ལམ་རིགས་པ་སྒྲུབ་པ་ངེས་འབྱིན་བཞིའི་རྣམ་པ་ཕྱེ་རྒྱུ་ཡོད་རེད་པ་དེ་འདྲ་བ་དེ་རགས་པའི་ལམ་བདེན་ལ་བཞག་ལམ་བདེན་གྱི་རྣམ་པ་བཞི་ལ་བཞག་བྱས།

འོ། དེ་ལས་མངོན་གྱུར་བ་སྤངས་ཏེ་སྤངས་པ་ཁོ་ལ་དང། འགོག་པ་ཞི་བ་གྱ་ནོམ་པ་ངེས་འབྱུང་ཟེར་ནས་འོ། རྣམ་པ་བཞི་ཆ་ཁོ་རང་ལ་ཕྱེ་བས་བཞི་པོ་དེ་འོ་ད་དེ། ག་རེ་ཡི་འགོག་བདེན་གྱི་རྣམ་པ་རགས་པའི་འགོག་བདེན་གྱི་རྣམ་པ་བཞི་པོ་དེ་བཞག་འོ་ད་བཅུ་དྲུག་པོ་དེ་རགས་པ་དང་གང་ཟག་དང་ཆོས་ཀྱི་བདག་འཛིན་ཕྲ་མོས་བསགས་པའི་ལས་སོགས་གོང་དུ་བཤད་པ་དག་ཏག་ཏག་ཏུ་བསྐྱུར་བ་ཡི་འགྲོ་སྟངས་ཡ་གེ་གཅིག་པ་ཞིག་ད་ཡང་འདི་གར་མཚོན་ནོ། ཡང་ནི་དངོས་སུ་འདྲེན། ཁོ་ཀུན་ནས་དངོས་སུ་ཀུན་ནས་སློང་བྱེད་ཁོ། རགས་པ་གཅིག་དང་ཕྲ་མོ་གཅིག་ཤོར་ད་དེའི་སྟེང་ནས་ཕྱིན་པ་རེད་ད་ར་བའོ། དུག་ཆེན་ཕྱིན་པ་རེད་ཅེས་ད་དེའི་ཕྲ་རགས་པོ། གང་ཟག་དངོས་སུ་ཀུན་ནས་སློང་བྱེད་ཟེར་ཏེ། གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་དུ་གྲུབ་པར་འཛིན་པའི་འཛིན་པས་དངོས་སུ་དྲངས་པས། དེ་ལྟར་ཉོན་མོངས་ལྷན་སྐྱེས་དེ་འདྲ་ཅིག་ལས་བསགས་སོ། ཐོས་ལས་དེ་དངོས་སུ་གསོག་བྱེད་དེ་ལ་དངོས་སུ་གསོག་བྱེད་ཀྱི་ལས་དེ་ལ་གང་ཟག་གི་བདག་འཛིན་དེ་ཡོད་མ་རེད་པས།

ཆེས་ཕྲ་བའི་སྡུག་བདེན་གྱི་རྣམ་པ་ཡིན་པར་ཐལ། ཕྲ་བའི་མི་རྟག་པ་གང་ཞིག་སྡུག་བདེན་གྱི་རྣམ་པ་ཡིན་པའི་ཕྱིར་ཟེར་ན་མ་ཁྱབ་ཅེས། ད་ཁོ་ག་རེ་ཟེར་ན། དེ་ལྟར་རེད་གང་ཟག་རང་རྐྱ་ཐུབ་པའི་རྟོག་པའི་འཕངས་འབྲས་སུ་གྱུར་པ་ཁོ་ལ་ད་དངོས་སུ་འདྲེན་བྱེད་ཁོ་ལ་ད་གང་ཟག་རང་རྐྱ་ཐུབ་པ་འཛིན་པ་དེ་མི་འདུག་ཟེར་ཡག་ཡོད་དེའི་ཆེད་ཁོ་ན་རེ་གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་དུ་འཛིན་པའི་རྟོག་པས་ཀུན་ནས་བསླངས་ཏེ། འཕེན་བྱེད་ཀྱི་ལས་བསགས་དེའི་འཕངས་འབྲས་སུ་གྱུར་པའི་སྡུག་བདེན་མེད་པར་ཐལ། འོ། རྟེན་འབྲེལ་ཡན་ལག་བཅུ་གཉིས་པོ། ཐོག་མར་གྱུར་པའི་གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་དུ་རྟོག་པ་མེད་པའི་ཕྱིར། གང་ཟག་རང་རྐྱ་ཐུབ་པ་རྟེན་འབྲེལ་ཡན་ལག་བཅུ་གཉིས་ནང་ཚན་གྱུར་པའི་ཐོག་མའི་མ་རིག་པ་དེ་ལ་གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་དུ་རྟོག་པ་འཛིན་པ་དེ་མེད་པའི་ཕྱིར་ཟེར་ཡ་རེད། མེད་པར་ཐལ་རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་ཐོག་མར་གྱུར་པའི་མ་རིག་པ་ཡིན་ན་བདེན་འཛིན་ཡིན་དགོས་པའི་ཕྱིར། དེར་ཐལ་འཕེན་བྱེད་ཀྱི་ལས་གསོག་བྱེད་ཀྱི་གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་དུ་གྲུབ་པ་འཛིན་པའི་རྟོག་པ་ཞིག་ཡོད་དུ་ཆུག་ན་ཡང། དེ་ཡང་ཀུན་ནས་སློང་བྱེད་བདེན་འཛིན་གྱིས་ཀུན་ནས་བསླངས་པའི་ཕྱིར་ཟེར་ན་མ་ཁྱབ།

མཐོང་སྤང་དུ་གྱུར་པའི་ཡན་ལག་བཅུ་གཉིས་ཡོད་པའི་ཕྱིར། དེ་ལྟར་རྣལ་འབྱོར་སྤྱོད་པའི་ས་ལས་རྒྱུན་དུ་ཞུགས་པས་དུ་ཞིག་སྤངས་ཤེ་ན་ཐམས་ཅད་ཀྱི་ཕྱོགས་གཅིག་པ་སྤང་བ་ཡིན་གང་རིལ་གྱིས་སྤང་བ་མ་ཡིན་པ་ཞེས་གསུངས་པའི་ཕྱིར། འདོད་ན། ཁྱོད་རང་གི་ཁས་བླངས་དང་སྦྱར་ནས། འཁོར་གསུམ་ཡོད་ཟེར་ད་གང་ཕྱིར་རང་ལུགས་ལ་ཡོད་ཨ་རེ་ད་གང་བྱས། ཡན་ལག་བཅུ་གཉིས་ཀྱི། ཐོག་མར་གྱི་མ་རིག་པ་དང་ཀུན་བརྟགས་ཡོད་པའི་ཕྱིར། གྲུབ་མཐའ་གང་གི་ལུགས་ལ་ཡོད་པའི་ཕྱིར། རང་རྒྱུད་ཀྱི་ལུགས་ལ་ནི་ཡོད་པ་རང་གི། གསལ་ཐག་ཆོད་ལབ་བཞག་རེད་ཀུན་ཏུ་ཏེ་འདྲེས་ནའང་ལ་ལྟ་ལུགས་དེ་ལ་བཞག་དགོས་འདུག་ཨ། ཡན་ལག་བཅུ་མཐོང་སྤང་དུ་གྱུར་པའི་ཡན་ལག་བཅུ་གཉིས་ཡོད་པའི་ཕྱིར།

ཁ་ཅིག་ཅེས་འཕགས་རྒྱུད་ལ་རགས་པའི་བདེན་པ་ཕྱི་མ་གཉིས། མེད་པར་ཐལ། དམ་བཅའ་འཐད་པའི་ཕྱིར་འདོད་ན་ཡོད་པར་ཐལ། འཕགས་རྒྱུད་ལ་གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་ཀྱིས་སྟོང་བ་མངོན་སུམ་དུ་རྟོགས་པའི་མཁྱེན་པ་ཡོད་པ་གང་ཞིག་དེའི་རྒྱུད་ལ་གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་དུ་འཛིན་པའི་རྟོག་པ་མངོན་གྱུར་བ་སྤངས་པའི་སྤངས་པ་ཡོད་པའི་ཕྱིར་ཟེར་ན་མ་ཁྱབ། གནས་སྙིང་རྗེ་ལ།

ཉོན་སྒྲིབ་ནི་མ་རེད་དགྲ་བཅོམ་པ་ཡིན་ཙང་ནི་མེད་པ་ཉོན་སྒྲིབ་སྤངས་ཚར་བ། དགྲ་བཅོམ་རྟོགས་པ་སྔོན་སོང་ལ་སྦྱར་ཏེ། ད་དེ། འགྲོ་ན། མ་ཡིན་ན་ད་ག་རེ་ཡིན་ན་ག་རེ་རེད་བ་ཤེས་སྒྲིབ་མ་གཏོགས་འགྲོ་ས་ཡོད་མ་རེད། བྱས་ཙང་ད་ཤེས་པ་ནི་རེད་ཤག་ནི་ཤེས་སྒྲིབ་དང་ཤེས་པའི་གཞི་མཐུན་རེད་ཤག་ཟེར་དགོས་བ། འོ་འདུག་ཟེར། འོ་ན་ལས་འབྲས་ཀྱི་འབྲེལ་བ་རགས་པ་ལ་རང་སྟོབས་ཀྱིས་རྨོངས་པ་ཡིན་ན་ཡང་ཤེས་པ་མ་ཡིན་བ། ཕྲ་མོ་ལ་རྨོངས་པའི་རྨོངས་པ་གོ་ཤེས་པ་མ་ཡིན་ན།

ཕྲ་མོ་ལ་རྨོངས་པའི་རྨོངས་པའོ་ཤེས་པ་མ་ཡིན་ཟེར་ལ་རགས་པ་ལ་རྨོངས་པའི་རྨོངས་པ་དེ་ཤེས་པ་ཡིན་ཟེར་ལབ་ན་ནི། དེ་གཉིས་ལ་ཡང་ནི་ཤེས་པ་ཡིན་མིན་གྱི་ཁྱད་པར་བྱེད་དགོས། གཅིག་པ་རེད་བ་ཞིག་རེད་ཤག་གསུང་གི་སར་བ། དུག་ཤེས་ཁོ་ན་རེ་ཟེར་ཉོན་མོངས་ཅན་མ་ཡིན་པའི་མ་རིག་པ་ཡིན་ན་མ་རིག་པ་ཡིན་དགོས། ཉོན་མོངས་ཅན་མ་ཡིན་པའི་མ་རིག་པ་དེ་མ་རིག་པ་མ་རེད་བ། ཉོན་མོངས་ཅན་མ་ཡིན་པའི་མ་རིག་པ་ཞོག་ཟེར་ན་ག་རེ་བཞག་དགོས།

འགལ་བའི་ཁུར་བཅོ་བརྒྱད་པོའི་ནང་ལ་འོ་ཕྱོགས་གཅིག་ནས་ཁྱེད་རང་གི་འཇུག་པའི་ཊཱིཀ་ཆེན་ནང་ལ་ག་རེ་བཤད་འདུག་ཟེར་ན། ཐལ་འགྱུར་ལུགས་ལ་ཤེས་སྒྲིབ་དང་ཤེས་པའི་གཞི་མཐུན་མེད་ཟེར་བཞིན་ནས་ལབ་བཞག་ཟེར། ཡང་མེད་ཟེར་གི་ཟེར་གི་ཟེར་གི་ལ་ཡང་མ་རྩེ་མ་གས་བཞག་ནས་ཉོན་མོངས་ཅན་མ་ཡིན་པའི་མ་རིག་པ་ཅིག་བཞག་བཞག་བྱས་དེ་གཉིས་གཉིས་པོ་དེ་འགལ་འདུག་ཟེར་ལགས་ལ། ཉོན་མོངས་ཅན་མ་ཡིན་པ་གོ་ཤེས་པ་ཇི་ལྟར་ཡིན་སྤང་བྱ་ཡིན་ན་ཉོན་མོངས་ཅན་མ་ཡིན་པའི་ཞིག་སྤང་བྱ་ཅིག་ལ་ཤེས་སྒྲིབ་མ་གཏོགས་ཆགས་ཀྱི་མ་རེད་བ་ད་མ་རིག་པ་ཡིན་ཟེར་ཚེ་ཤེས་པ་ཆགས་འགྲོ་གོ་མ་རིག་པ་ཡིན་ཟེར་ལབ་བཞག་ཟེར་བྱས་ད་དེ་འོ་ཤེས་པ་ཡིན་གྱིན། ཤེས་སྒྲིབ་ཡིན་གྱིན་ཤེས་པ་རྟགས་བསྟན་ན་ཤེས་པ་དང་ཤེས་སྒྲིབ་གཞི་མཐུན་མེད་ཅེས་ནི་བཤད་ཀྱང་དེ་གཉིས་ལ་འགལ་འདུག་འདུག་ཟེར་ནས་འགལ་བའི་ཁུར་བཅོ་བརྒྱད་ནང་གཅིག་བཏང་བ་རེད་བ། དེ་ཡིན་དེ་ཚོ་རང་ལུགས་ལ་ད་ག་རེ་རེད་ཟེར་ན་ཉོན་མོངས་ཅན་མ་ཡིན་པའི་མ་རིག་པ་ཟེར་མ་རིག་པའི་མིང་བསྟན་པ་རེད་མ་གཏོགས་དོན་དག་ལ་ཤེས་པ་མ་རེད་ཟེར། རང་ལུགས་དེ་ལན་རྒྱག་དགོས་ཨ་རོ། དེ་རེད་བ། ཉོན་མོངས་ཅན་མ་ཡིན་པའི་མ་རིག་པ་དེ་མ་རིག་པ་མ་ཡིན་ཟེར་ཨ་རེད།

བྱས་དེ་ཚོ་ནི་སྟག་ལོ་ནི་གང་ཡིན་ནམ་ཞེས་ཞེས་ནི་ད་ཤེས་སྒྲིབ་དང་ཤེས་པའི་གཞི་མཐུན་ཁས་ལེན་ན། ཨོ་དེ་ནི་ད་ལྟ་ཕ་ཡི་འགལ་བའི་ཁུར་བཅོ་བརྒྱད་ནང་གཅིག་ཟུག་ཡོང་གི་རེད་ཟེར་ནས་ཨོ་དེ་འདྲ་བྱས་ནི་ཤེས་སྒྲིབ་ཤེས་པའི་གཞི་མཐུན་མེད་ཟེར་གི་ཨོ། ཉོན་མོངས་ཅན་མ་ཡིན་པའི་མ་རིག་པ་མ་རིག་པ་ཡིན་དགོས་པར་ཐལ་ལས་འབྲས་ཀྱི་འབྲེལ་བ་ཕྲ་མོ་ལ་རྨོངས་པའི་རྨོངས་པ་ཡིན་ན་རྨོངས་པ་ཡིན་དགོས་པའི་ཕྱིར་ཟེར་ན་མ་ཁྱབ་ཟེར། གཞན་ཡང་ཉོན་མོངས་ཅན་མ་ཡིན་པའི་ཀུན་རྨོངས་སུ་གྱུར་པའི་ཤེས་པ་ཡོད་པར་ཐལ། དགོངས་འགྲེལ་གྱི་སྤྱན་རས་གཟིགས་བརྟུལ་ཞུགས་ཅན། སྤྱན་རས་གཟིགས་ལེའུ་དང། མདོ་གཞན་ལས་ཀྱང་ས་བཅུ་པའི་གནས་སྐབས་སུ་ཀུན་རྨོངས་ས་བོན་དང་བཅས་པ་གཉིས་གཉིས་སྤོང་ཞིང་ཁྱད་པར་ས་བཅུ་པའི་སྐབས་སུ་གསང་བ་ཕྲ་མོ་ལ་རྗེས་སུ་འཇུག་པ་དང་མངོན་པར་ཤེས་པ་ཁོ་ན་ལ་གེགས་བྱེད་པའི་ཀུན་རྨོངས་ས་བོན་དང་བཅས་པ་གཉིས་གཉིས་སྤོང་བར་གསུངས། ཀུན་རྨོངས་གཉིས་བག་ཆགས་ཕྲ་མོ་ཞིག་ལ་བྱས་ན་ནི་ཀུན་རྨོངས་གཉིས་པོ་དེ། འགྲེལ་པ་གང་ཅིའི་ས་དང་པོ་ནས་བཅུ་པའི་བར་དུ་ལ་ནི་ཀུན་རྨོངས་གཉིས་གཉིས་སྤོང་བ་ཡིན་གསུངས་ཤིང་གསུང་བཞག་ཅེས་དེ་ལྟ་བུའི་ཀུན་ཏུ་རྨོངས་པ་ཟེར་བའི་རྨོངས་པ་ཁོ། བག་ཆགས་ལ་བཞག་ན་ཅེས། ཀུན་རྨོངས་ཤིག་ལ་བཞག་ན་ཀུན་རྨོངས་གཉིས་བག་ཆགས་ཕྲ་མོ་ཞིག་ལ་བྱས་ནས་དེ་ས་བོན་དང་བཅས་པ་གཉིས་སྤོང་བ་ལ་བྱས་ན། བག་ཆགས་འཇོག་བྱེད་ཀྱི་ཤེས་པ་དེ་དབུ་སེམས་སུའི་ལུགས་ལ་ཡང་ཆོས་ཀྱི་བདག་འཛིན་དང། ཉོན་མོངས་དང་སྙོམས་འཇུག་གི་སྒྲིབ་པ་སོགས་སུ་བཞག་དཀའ་བའི་ཕྱིར་རོ། ཟེར་བྱས་ཙང་གང་ལྟར་ཀྱང་ཀུན་རྨོངས་ཟེར་ཀུན་རྨོངས་བག་ཆགས་དང་བཅས་པ་གཉིས་གཉིས་སྤོང་ཟེར་ནས་མདོ་སྡེ་དགོངས་འགྲེལ་སྒང་ལ་བཤད་བཞག་སོ་ས་བཅུ་པོ་རེ་རེ་ཡི་ས་དང་པོ་ནས་བཅུ་པའི་བར་གྱི་ཀུན་ཏུ་རྨོངས་པ་གཉིས་གཉིས་སྤོང་གསུངས་བཞག་སྟེ་ཀུན་རྨོངས་ཕྲ་མོ་ཀུན་རྨོངས་དེ་བག་ཆགས་གཅིག་ལ་བཞག་གི་ཡིན་ན་ནི། ས་བོན་དང་བཅས་པ་གཉིས་སྤོང་ཟེར་དེ་བཞག་ན་ཁོ་འཇོག་བྱེད་ཀྱི་བག་ཆགས་དེ་འཇོག་བྱེད་ཀྱི་ཤེས་པ་ཅིག་དགོས་པ་རེད། དགོས་པ་ཡིན་ཙང་དེ་འདྲ་ཡི་བག་ཆགས་འཇོག་བྱེད་ཀྱི་ཤེས་པ་ཁོ་ཆོས་ཀྱི་བདག་འཛིན་རེད་དོ། ཉོན་མོངས་རེད་སྙོམས་འཇུག་གི་སྒྲིབ་པ་རེད་འོ་གང་ཡང་རེད་མི་འདུག་གསུངས་པ་ད་དེ་བཞག་དཀའ་བའི་ཕྱིར་ལུགས་འདིས་ཤེས་སྒྲིབ་དང་ཤེས་པའི་གཞི་མཐུན་ཡོད་མེད་གཉིས་ལས་ཞེས་འདུག་པ་དེ། ཤེས་སྒྲིབ་དང་ཤེས་པའི་གཞི་མཐུན་ཡོད་པ་ཁས་ལེན་མཁན་ཞིག་མེད་པ་གཉིས་ལས་ཕྱི་མ་བཞེད་མཁན་ཤིན་ཏུ་མང་བས་ཟེར་དེར་ཤེས་སྒྲིབ་དང་ཤེས་པའི་གཞི་མཐུན་མེད་གསུང་བ་འདི་ཁས། དགོངས་པར་གང་སོང་བརྟགས་ཏེ་ཁས་བླང་བར་བྱའོ་ཞེས་ད་རྦད་ཐག་བཅད་མི་འདུག་པ་ཤེས་སྒྲིབ་དང་ཤེས་པའི་གཞི་མཐུན་ཡོད་མེད་ཟེར་དེ་ལ་རྗེ་གི་འཇུག་པའི་ཊཱིཀ་ཆེན་ནང་ལ་ཧ་ལས་པའི་གསལ་པོ་མེད་ཡིན་པ་རེད་ཡིན་ན་ཡང་འདི། ཤེས་སྒྲིབ་དང་ཤེས་པའི་གཞི་མཐུན་ཁས་ལེན་ན། གའུའི་སྐུར་ཆོས་སྐྱེལ་ནང་ལ་རྟགས་གསལ་དེ་བཏང་ཡོང་བ་རེད། གའུའི་སྐུར་ཆོས་སྐྱེལ་ནང་ལ། ཇོ་བོ་གཅིག་ནི་ཁྱོད་རང་གི་ཤེས་སྒྲིབ་དང་ཤེས་པའི་གཞི་མཐུན་མེད་ཤེས་སྒྲིབ་གཅིག་ལ། ཉོན་མོངས་ཅན་མ་ཡིན་པའི་མ་རིག་པ་ཅིག་བཞག་ཟེར་དེ་གཉིས་གཉིས་མ་དེ་གའུ་གཅིག་རེད་བཞག་ཟེར་ནས་རྟགས་གསལ་ཞིག་བཏང་བ་ཡིན་ཙང་དེ་དཀའ་འདུག་འདུག་ཟེར་བྱས་ཙང་བྱས་ཙང་དེ་ལ་དགོངས་པ་གང་སོང་བླང་བར་བྱའོ་ཟེར་ནས་རྦད་དེ་ཐག་བཅད་མི་འདུག་ཨང། གང་ལྟར་ཀྱང། དེ་འདྲ་ཡི་ལས་འབྲས་ཀྱི་འབྲེལ་བ་ཕྲ་མོ་ལ་རྨོངས་པའི་རྨོངས་པ་ཁོ་ཨ་ལས་ཤེས་པ་ཡིན་མིན་ད་ལྟ་ང་ཚོ་རྟགས་གསལ་ཞིག་བཏང་གི་ཡོད་རེད་མ་གཏོགས་སྤྱི་བཏང། དགྲ་བཅོམ་རྟོགས་པ་སྔོན་སོང་གི་ས་དང་པོ་ནས་བདུན་པའི་བར་དུ་ལ། འོ་སྤང་བྱ་རེ་རེ་ད་མ་བཞག་རང་བཞག་རེད་པ་ག་རེ་རེད་ཟེར་ན་དེ་ལ་བར་ཆད་མེད་ལམ་དང་རྣམ་གྲོལ་ལམ་གྱི་ཐ་སྙད་བྱེད་ཟེར་གྱི་ཡོད་རེད་པ། བྱས་དུས་གཤམ་དེ་ནས་དོན་བར་ཡང་ས་དང་པོ་ནས་བདུན་པའི་བར་གྱི་བར་ཆད་མེད་ལམ་གྱི་ངོས་སྐལ་གྱི་ཤེས་སྒྲིབ་ཡོད་མེད་ད་རང་ལུགས་ཡོད་པ་ཁས་ལེན་མཁན་ལ་འགྲོ་བ་རེད། ཡོད་མེད་དང། ཐེག་དམན་དགྲ་བཅོམ་གྱི་རྟོགས་པ་སྔོན་སོང་སོང་ངེ་ད་དགྲ་བཅོམ་རྟོགས་པ་སྔོན་སོང་གི་ས་དང་པོ་ནས་བདུན་པའི་བར་གྱི་བར་ཆད་མེད་ལམ་ས་དང་པོ་ནས་བདུན་པའི་བར་གྱི་བར་ཆད་མེད་ལམ་གྱི་ངོས་སྐལ་གྱི་ཤེས་སྒྲིབ་ཡོད་མེད་སྐོར་སྐད་ཆ་ག་རེ་རེད་ཟེར་ན་གཅིག་ལ། ཡིག་ཆ་ཁ་ཤས་ཤིག་གཞན་བརྩམས་ལ་ཤེས་སྒྲིབ། ཉོན་སྒྲིབ་ཉོན་མོངས་མ་ཟད་བར་དུ་ལ་ཤེས་སྒྲིབ་སྤོང་བའི་འགོ་མི་རྩོམ་ཟེར་ཁོ་རང་རང་ཕྱིན་པར་རེ་བ། ཤེས་སྒྲིབ་ཀྱི་དག་པ་ནི་དེ་ལ་གཉིས་སྣང་འཁྲུལ་པའི་བག་ཆགས་སྐད་ཆ་མ་བཤད་པ་བྱས་ནས་སྤྱི་བཏང་ཤེས་སྒྲིབ་དེ་ས་བརྒྱད་པ་ནས་བཟུང་སྟེ་མ་གཏོགས་སྤོང་བའི་འགོ་རྩོམ་གྱི་མ་རེད་ཟེར་ཞེས་བྱ་བ་རེད། དེ་ཡི་དུས་སར་དགྲ་བཅོམ་རྟོགས་པ་སྔོན་དམན་ལམ་སྔོན་དུ་མ་སོང་གལ་སྲིད་ན་དམན་ལམ་སྔོན་དུ་མ་སོང་བ་ནས་བྱེད་དུས་སར་ས་དང་པོ་ནས་བདུན་པའི་བར་དེ་ལ་བར་ཆད་མེད་ལམ་དང་རྣམ་གྲོལ་ལམ་ཡོད་རེད་ཡོད་ན་ཡང་དེ་ག་རེ་ཟེར་ན་ཉོན་སྒྲིབ

ར་བ། དགྲ་བཅོམ་རྟོགས་པ་སྔོན་སོང་གི་ས་དང་པོ་ནས་བདུན་པའི་བར་ལ་བར་ཆད་མེད་ལམ་དང་རྣམ་གྲོལ་ལམ་གྱི་ཐ་སྙད་གཙང་གཉིས་བྱུང་བ་ད་རང་ལུགས་ག་རེ་རེད་ཟེར་ན་གཉིས་ཀ་ཁས་ལེན་པ་རེད། ས་དང་པོ་ནས་བདུན་པའི་བར་གྱི་ཤེས་སྒྲིབ་ཁ་རུ་ཉོན་སྒྲིབ་ཆ་ཚང་མ་སྤངས་བར་དུ་ལ་ཤེས་སྒྲིབ་སྤོང་བའི་འགོ་རྩོམ་པ་ཡོའ་རེད་ཟེར་ནས་ཁས་ལེན་མཁན་དེ་རེད། དགྲ་བཅོམ་རྟོགས་པ་སྔོན་སོང་གི་ས་དང་པོ་ནས་བདུན་པའི་བར་དེ་ལ་འོ། བར་ཆད་མེད་ལམ་དང་རྣམ་གྲོལ་ལམ་གྱི་ཐ་སྙད་བྱེད་དགོས་ཀྱི་འདུག་ཟེར་འགྲོ་སྙན་བོ་རེད་དེ་ར་བ།

དགྲ་བཅོམ་རྟོགས་པ་སྔོན་སོང་ལ་བར་ཆད་མེད་ལམ་དང་རྣམ་གྲོལ་ལམ་གྱི་ཐ་སྙད་མི་བྱེད་ཟེར་ལབ་པར་བར་མ་ཟད་པ་ཅི་ནི་ད་ལྟ་དེ་ན་དེ་འདུག་བ་རང་དུ་ལྟ་བ་དང་འབྲེལ་ཡོངས་སུ་ཟད་ཟེར་ས་བཞི་པའི་སྐབས་སུ་ཡང་ཟེར་རྒྱུ་ཞིག་འདུག་བའོ་དེ་ཚོ་སྟངས་སུ་གཅིག་པ་བཞག་འགྲོ་ཨ་ལི་ཡིན་ན་ད་ལྟ་དེ་ས་གསུམ་པ་ཟེར་རོ་བར་ཆད་རོ་བའོ། གེགས་བྱེད་ཀྱི་སྒྲིབ་པ་ཡོད་པའི་ཕྱིར་དོའི་ད་ལྟ་ས་གསུམ་པ་དེས

རང་ཉིད་ས་གསུམ་པ་ཐོབ་པ་ལ་གེགས་བྱེད་ཀྱི་སྒྲིབ་པ་གཅིག་ཁོས་བསལ་ནི་བ་འདོད་ཟེར་ན་འོ་ན་དེ་འདྲའི་སྒྲིབ་པ་དེ་ཆོས་ཅན། ད་སྒྲིབ་པ་གསུམ་པོ་གང་རུང་ཡིན་པར་ཐལ་སྒྲིབ་པ་ཡིན་པའི་ཕྱིར། འདོད་ན་ཤེས་སྒྲིབ་མ་གཏོགས་འགྲོ་ས་མི་འདུག་ཟེར་ལབ་རྒྱུ་རེད་ད་ག་རེ་བ། གསུམ་པོ་གང་རུང་གང་ཕྱི་མ་གཉིས་གང་རུང་མ་ཡིན་པའི་ཕྱིར་ཉོན་སྒྲིབ་ཡིན་ཟེར་ན་འོ་ན་འབྲས་བུའི་ས་བཅུ་གཅིག་པ་ཐོབ་པ་ལ་གེགས་བྱེད་ཀྱི་སྒྲིབ་པ་དེ་ཉོན་སྒྲིབ་ཡིན་པར་ཐལ་ད་དེ་ལ་སྟོང་གོ་ཡ་མི་འདུག་ཉོན་སྒྲིབ་ཡིན་པ་འདོད་ཟེར་ན་ད་ལ་གང་ལྟར་ཀྱང་ཉན་ཐོས་དགྲ་བཅོམ་པས་སྤངས་པར་ཐལ་ཟེར་ན་ཏག་ཏག་ཤོར་འགྲོ་བ་ལ་བ་གོ་ཉན་ཐོས་གྲྭ་ཆེན་པོ་སྤང་བ་དང་ཟེར། འོ་དེ། ད་ལྟ་འདི་ས་གསུམ་པ་ཐོབ་པ་ལ་གེགས་བྱེད་ཀྱི་སྒྲིབ་པ་ཁོ་ཉོན་སྒྲིབ་ཡིན་ཟེར་ན་ས་བཅུ་གཅིག་པ་ཡ་གི། རྣམ་མཁྱེན་ཐོབ་པ་ལ་གེགས་བྱེད་ཀྱི་སྒྲིབ་པ་ཁོ་ཡ་ད་ཤེས་སྒྲིབ་ཉོན་སྒྲིབ་ཡིན་པར་ཐལ་བཏང་གི་རེད་བ་དེ་འདྲ་དེ་ལ་རྒྱུད་ས་དགུ། འོ། རྒྱུའི་ས་དགུ་ཐོབ་པ་ལ་གེགས་བྱེད་ཀྱི་སྒྲིབ་པ་དེ་ཉོན་སྒྲིབ་ཡིན་པའི་ཕྱིར། མ་ཁྱབ་ན་དེ་འདྲའི་རྣམ་དབྱེ་ཚད་ལྡན་ཅིག་སུས་ཀྱང་གསུང་བ་མི་འདུག་ཟེར།

འོ་དེ་ཐོབ་བྱེད་ཀྱི་སྒྲིབ་པ་དེ་ཚོ་ཡང་ད། འོ་ཡ། དེ་ནི་ཉོན་སྒྲིབ་ཡིན་པར་ཐལ། ཤེས་སྒྲིབ་ཡིན་ཟེར་ན་ནི་ད་དེ་ས་དང་པོའི་གནས་སྐབས་སུ་ཡོན་ཏན་བརྒྱ་ཕྲག་བཅུ་གཉིས་ཐོབ་དགོས་པ། ཡོན་ཏན་བརྒྱ་ཕྲག་བཅུ་གཉིས་ཐོབ་པ་ཡིན་ས་དེ་ཐོབ་པ་ལ་གེགས་བྱེད་ཀྱི་སྒྲིབ་པ་དེ་མེད་པར་མ་བཟོས་བར་དུ་ལ་གེགས་བྱེད་ཀྱི་ཡོན་ཏན་བརྒྱ་ཕྲག་བཅུ་གཉིས་ཐོབ་དགོས་པ་མ་རེད། ད་གེགས་བྱེད་ཀྱི་སྒྲིབ་པ་དེ་མེད་པར་བཟོས་ན། ཁོ་བཟོ་བ་བྱེད་མཁན་གྱི་བར་ཆད་མེད་ལམ་ཅིག་དགོས་འདུག་དགོས་ན། དེ་འདྲའི་བར་ཆད་མེད་ལམ་དེ་ཡིས་ནི་རང་ངོས་སྐལ་གྱི་ཤེས་སྒྲིབ་ཅིག་སྤོང་དགོས་འདུག་ཉོན་སྒྲིབ་ཅིག་སྤོང་དགོས་འདུག།

ས་དང་པོ་ས་དང་པོ་ཐོབ་པ་ལ་གེགས་བྱེད་ཀྱི་སྒྲིབ་པ་མི་སྤོང་ཟེར་ན་སྤོང་མི་དགོས་ཟེར་ན་དེ་མི་དགོས་ན་ས་གསུམ་པ་བ་དེས་རང་ཉིད་ས་གསུམ་པ་ཐོབ་པ་ལ་གེགས་བྱེད་ཀྱི་སྒྲིབ་པ་བསལ་དགོས་ག་རེ་བྱས་པ་རེད་ཟེར་གྱི་རེད། དེ་མ་བསལ་ཟེར་ན་རྩ་བ་ཁོ་རང་ཤོར་འགྲོ་རང་དོགས་མེད་ན་དང་པོ་ཡང་དག་ས་ལ་བྱས་ནས་དེ་ཤོར་འགྲོ་རང། དེ་ཡང་མི་དགོས་ན་འོ་དེར་དེ་འདྲ་དེ་ཤོར་འགྲོ་བྱས།

ད་ས་དང་པོའི་བར་ཆད་མེད་ལམ་ཞིག་མ་གཏོགས་འགྲོ་ས་མི་འདུག་ཟེར། ད་ས་དང་པོའི་བར་ཆད་མེད་ལམ་ཞིག་ཡོད་ན། དམན་ལམ་སྔོན་དུ་མ་སོང་བའི་མ་རེད། ག་རེ་འགོ། ས་དང་པོ་ནས། བདུན་པའི་བར་དེ་ལ། ཤེས་སྒྲིབ་རང་གི་ངོས་སྐལ་གྱི་ཤེས་སྒྲིབ་རེ་རེ་སྤོང་མཁན་གྱི་བར་ཆད་མེད་ལམ་ཞིག་འདུག་བ། འདོད་ན། ཤེས་སྒྲིབ་སྤོང་འགོ་དེ་ས་བརྒྱད་པ་ནས་བཙུགས་ཟེར་དེ་འགྲིག་གི་མི་འདུག་བ་སངས་རྒྱས། སྦྱོར་ལམ་ཆོས་མཆོག་ལ་ཅིག་མ་བཏགས་སའི་གཏང་གནང་འདུག་བ་གཏང་ཡས་དེ་དག། ཡིན་པར་ཐལ་ཐམས་ཅད་དེའི་ཕྱིར་འདོད་མི་ནུས་ཏེ་སོ་རྒྱུ་སྔོན་དུ་ཡོད་པའི་ཕྱིར་བཤད། ཁ་ཅིག་ས་དང་པོ་ནས་བདུན་པའི་བར་གྱི་སྤང་བྱའི་གཙོ་བོ་མེད་ཟེར་ན། ཞེས་ནི། ཟེར་བ་དང་ཁ་ཅིག་དམན་ལམ་སྔོན་དུ་མ་སོང་བའི། དམན་ལམ་སྔོན་དུ་མ་སྔོན་མ་སོང་གི། བྱང་སེམས་ཀྱིས་བདེན་འཛིན་སྤང་བྱའི་གཙོ་བོར་བྱས་ནས་སྤོང་བ་ཡིན། ཉན་རང་དགྲ་བཅོམ་གྱི་རྟོགས་པ་སྔོན་སོང་གི། འདུག་ཟེར་ད་དེ་ག་རེ་ཟེར་ན་དམན་ལམ་སྔོན་དུ་མ་སོང་བའི་བྱང་སེམས་ས་དང་པོ་ནས་བདུན་པའི་བར་ལ་བར་ཆད་མེད་ལམ་རྣམ་གྲོལ་ལམ་གྱི་རྣམ་གཞག་བྱེད་དགོས་རེད་པ། ག་རེ་ཟེར་ན་ཉོན་སྒྲིབ་སྤང་རྒྱུ་ལྷག་བསྡད་རེད་པ། དེ་བྱས་ཡིན་ད་བདེན་འཛིན་སྤང་བྱའི་གཙོ་བོར་བྱས་ནས་སྤོང་བ་བྱེད་ཀྱི་རེད། དམ། སྤང་བྱའི་གཙོ་བོ་གཅིག་ཞག་ཕྱིན་ཆད་ལ་བདེན་འཛིན་མེད་དོ། མེད་པའི་བཟོ་ཆགས་འགྲོ་བ་རེད་པ་ཤེས་སྒྲིབ་མེད་ཅེས་ལབ་ཚར་དུས། རེད་པ། བདེན་འཛིན་སྤང་བྱའི་གཙོ་བོ་བྱས་ནས་སྤོང་སོ་ལ་སྟོན་ཉོན་སྒྲིབ་སྤང་བྱའི་གཙོ་བོ་བྱས་ནས་སྤོང་འགྲོ་བ་དེ་འགྲིག་ཡོད་མ་རེད་པ། ལུགས་འདི་ལ་བདེན་འཛིན་ཉོན་སྒྲིབ་དུ་ཁས་ལེན་པ་ཡིན། ད། དགྲ་བཅོམ་རྟོགས་པ་སྔོན་སོང་ལ་དེ་མེད་ཟེར་ད། རྗེས་ཐོབ་ཀྱི་གནས་སྐབས་སུ་བསོད་ནམས་ཀྱི་ཚོགས་རྐྱང་རྐྱང་བསགས་བྱས་འགྲོ་རྒྱུ་རེད་མ་གཏོགས་བར་ཆད་མེད་ལམ་དང་རྣམ་གྲོལ་ལམ་གྱི་ཐ་སྙད་མི་བཞེད་ཟེར་ཉེ་དགོས་རེད་པ། བཞེད་ན་དང་པོ་ལ་མ་བརྟགས་ས།

སྤང་བྱའི་གཙོ་བོ་ཡོད་པར་ཐལ་ཁྱོད་ཀྱི་ཐོབ་བྱའི་གཙོ་བོ་ཡོད་པའི་ཕྱིར། དེར་ཐལ་བླ་མེད་རྫོགས་པའི་བྱང་ཆུབ་ཁྱོད་ཀྱི་ཐོབ་བྱའི་གཙོ་བོ་གཞན་ཡང་དམན་ལམ་སྔོན་དུ་མ་སོང་བའི་བྱང་སེམས་ཀྱིས་བདེན་འཛིན་སྤང་བྱའི་གཙོ་བོར་བྱས་ནས་སྤོང་བ་ཡིན་ཟེར་ན། འོ་ན་དེས་འཁོར་བའི་རྩ་བ་གང་ཟག་གི་བདག་འཛིན་འཁོར་བའི་རྩ་བ་བདག་འཛིན་སྤང་བྱའི་གཙོ་བོར་བྱས་ནས་སྤོང་བར་ཐལ་ད་བདེན་འཛིན་དང་ལུགས་དེ་ལ་ལུགས་དེ་ལ་བདག་འཛིན་དང་བདེན་འཛིན་གཉིས་གཅིག་པ་ཡིན་པའི་ཕྱིར། ཚིག་ཙམ་ཞིག་ལ་མ་གཏོགས་པའི་ས་ཞིག་ནི། གང་ལྟར་ཀྱང་བདག་འཛིན་ཟེར་ན་ཡང་རང་གི་མཚན་ཉིད་གྲུབ་པ་འཛིན་པའི་འཛིན་པ་བྱེད་ཨ་གོ་རེད། བདེན་འཛིན་ཟེར་ན་བདག་འཛིན་བདེན་འཛིན་ཟེར་ན་ཡང་རང་གི་མཚན་ཉིད་གྲུབ་པ་འཛིན་པའི་འཛིན་པ་བྱེད་དགོས་རེད་བྱས་ཙང། བདག་འཛིན་དང་བདེན་འཛིན་གཉིས་ལ་ཚིག་ཙམ་ཞིག་མ་གཏོགས་ཁྱད་པར་མེད་པའི་ཕྱིར། འོ་གནས་པའི་གཙོ་བོ། དོན་དུ་གཉེར་བར་ཐལ། འདོད་པ་གང་ཞིག། འོ་ཁྱེད་རྣམས་ཀྱི་ལུགས་ལ་མ་དག་ས་གནས་ཀྱི་སེམས་དཔའི་ངོས་སྐལ་གྱི་སྤང་བྱའི་ཤེས་སྒྲིབ་ནི་མེད་ཟེར་དགོས་རེད། ད་ཁོ་སྤང་བྱའི་གཙོ་བོ་ཁོ་ལ་ཉོན་སྒྲིབ་ཀྱི་བདེན་འཛིན་དེ་བཞག་ན། དེ་ནས་བདག་འཛིན་སྤང་བྱའི་གཙོ་བོར་བྱས་དེ་ནས་འཁོར་བའི་རྩ་བར་གྱུར་པའི་གང་ཟག་གི་བདག་འཛིན་སྤང་བྱའི་གཙོ་བོར་བྱས་ནས་སྤོང་བར་ཐལ་སྤོང་ན་མ་དག་གི་སེམས་དཔའ་ཆོས་ཅན་ཁྱོད་དེ། ཁྱོད། དེ་མ་ཡིན་པར་ཐལ། འཁོར་བའི་རྩ་བར་གྱུར་པའི་གང་ཟག་གི་བདག་འཛིན་སྤང་བྱའི་གཙོ་བོར་བྱས་ནས་སྤོང་བ་མ་ཡིན་པར་ཐལ། ཁྱོད་དེ་གཉིས་ཀྱི་ནང་ནས། ཐར་པ་དང་ཐམས་ཅད་མཁྱེན་པ་གཉིས་ནང་ནས། འོ་ཐར་པ་ཐོབ་བྱའི་གཙོ་བོར་བྱས་ནས་དོན་དུ་གཉེར་མཁན་གྱི་གང་ཟག་མ་ཡིན་པའི་ཕྱིར། འཁོར་བའི་རྩ་བར་གྱུར་པའི་གང་ཟག་གི་བདག་འཛིན་སྤང་བྱའི་གཙོ་བོར་བྱས་ནས་སྤོང་མཁན་གྱི་གང་ཟག་དེ་ལ། ཐར་པ་དང་ཐམས་ཅད་མཁྱེན་པ་གཉིས་ཀྱི་ནང་ནས་ཐར་པ་ཐོབ་བྱའི་གཙོ་བོ་བྱས་ནས་དོན་དུ་གཉེར་མཁན་གྱི་གང་ཟག་ཡིན་དགོས་རེད་ཨོ་དེ་མ་ཡིན། མ་ཡིན་པར་ཐལ་ཐེག་ཆེན་སློབ་པ་ཡིན་པའི་ཕྱིར་དེ་ནི་ཐམས་ཅད་མཁྱེན་པ་ཐོབ་བྱའི་གཙོ་བོ་བྱས་ནས་དོན་དུ་གཉེར་མཁན་གང་ཟག་ཡིན་པའི་ཕྱིར་དེར་ཐལ་འགྲིག་གི་རེད་ཟེར། གཞན་ཡང་དམན་ལམ་སྔོན་དུ་མ་སོང་བའི་ཐེག་ཆེན་གྱི་མཐོང་ལམ་ཆོས་ཅན། ཉོན་མོངས་སྤང་བྱའི་གཙོ་བོ་བྱས་ནས་མི་སྤོང་བའི་སྒོ་ནས་ཉན་རང་གི་ལམ་ལས་རང་བཞིན་གྱིས་ཁྱད་པར་དུ་འཕགས་པ་མ་ཡིན་པར་ཐལ་མ་ཡིན་ན་ནི་ལམ་ཤེས་ཀྱི་ཡན་ལག་བཞི་ཡན་ལམ་ཤེས་ཡན་ལག་ལྔ་ཡི་ནང་ལ་ལམ་ཤེས་ཡན་ལག་ལྔ་ཡི་ནང་ནས་གཅིག་ལ་ཡོད་རེད་བ་རང་བཞིན་དང་ནི།

དེ་ཡི་ལས་སེ་ཡང་དག་མཐའ་མངོན་དུ་བྱེད་པའི་དུས་དང་དུས་མ་ཡིན་པ་ལ་མཁས་པ། འོ་བྱེད་ས་དེ་བསྟན་དུས་ཙང། དེའི་སྒོ་ནས་ག་རེ་ཟེར་ན། ལམ་ཤེས། ག་རེའོ་འགོ་དེ། ལམ་ཤེས་དེ་ཐེག་དམན་གྱི་ལམ་ལས་ཁྱད་པར་དུ་འཕགས་པ། འོ་ཁོ་ག་རེ་སྒོ་ནས་འགྲོ་ས་དེའི་ཁྱད་ཆོས་ལྔ་པོ་དེའི་སྒོ་ནས་ཁྱད་པར་དུ་འཕགས་པ་གྲུབ་པ་རེད་བ། ཐེག་དམན་གྱི་ལམ་ལས་ཁྱད་པར་དུ། དེ་ཡིན་དུས་ཙང་ཉོན་མོངས་སྤང་བྱའི་གཙོ་བོར་བྱས་ནས་མི་སྤོང་བའི་བྱེད་ལས་ཅན་དེ་ཚང་ལ་སོང། ཚང་ན་དང། བྱང་སེམས་ས་དང་པོའི་རྒྱུད་ཀྱི་ལམ་ཤེས་དེ་ཉོན་མོངས་སྤང་བྱའི་གཙོ་བོར་བྱས་ནས་མི་སྤོང་བའི་བྱེད་ལས་དང་ལྡན། ལྡན་ན་བྱང་སེམས་ས་དང་པོའི་ཉོན་མོངས་སྤང་བྱའི་གཙོ་བོར་བྱས་ནས་མི་སྤོང་བར།

དོན་དུ་འགྱུར་སྐབས་ག་རེ་འོ་གཞན་དོན་གྱི་ཡན་ལག་ཏུ་འགྱུར་སྐབས་རྩ་ནས་མེད་པ་མཐའ་གཅིག་ཏུ་སྤང་བྱ་བྱས་ནས་འོ་བྱས་ན་སྤོང་ག་རེ་འོ་སྤོང་བར་བྱེད་པ་ཡིན་ཙང་ཆེད་དུ་གཉེར་ནས་སྤོང་ཟེར་དེ་ལ་སྤོང་བ་ཙམ་ལ་སྤང་བྱའི་གཙོ་བོར་བྱས་ནས་སྤོང་བ་དེ་མ་ཁྱབ་བྱེད། ཁ་ཅིག་ན་རེ་ཁོ་ན་རེ་མ་དག་སར་གནས་ཀྱི་སེམས་དཔའ་བདེན་འཛིན་སྤང་བྱའི་གཙོ་བོར་བྱས་ནས་སྤོང་བར་ཐལ་བདེན་འཛིན་གྱི་དངོས་གཉེན་བར་ཆད་མེད་ལམ་བསྒོམ་བྱའི་གཙོ་བོར་བྱས་ནས་སྒོམ་པའི་ཕྱིར་སྒོམ་པ་ཡིན་པར་ཐལ་བདེན་འཛིན་གྱི་དངོས་གཉེན་བར་ཆད་མེད་ལམ་ཡིན་ན་རང་ཉིད་བསྒོམ་བྱའི་གཙོ་བོར་བྱས་ནས།

སྒོམ། བར་ཆད་མེད་ལམ་དེ་བསྒོམ་བྱའི་གཙོ་བོར་བྱས་ནས་སྒོམ་གྱི་རེད་བ། སྒོམ་པ་ཡིན་ཙང་སྒོམ། མི་སྒོམ་པར་ཐལ་བདེན་འཛིན་དངོས་གཉེན་བར་ཆད་མེད་ལམ་ཡིན་པའི་ཕྱིར་ཟེར་ན། མ་ཁྱབ་ཟེར་དགོས་རེད་བ། ད་བདེན་འཛིན་གྱི་དངོས་གཉེན་བར་ཆད་མེད་ལམ་ཡིན་ན། རང་ཉིད་བསྒོམ་བྱའི་གཙོ་བོར་བྱས་ནས་སྒོམ་མཁན་གྱི་མ་དག་སར་གནས་ཀྱི་སེམས་དཔའ་མེད་པས་མ་ཁྱབ་ཀྱང། རེད་བ། ཡོད་པས་ད་ཁྱབ་གི་མ་རེད་བ། ཡོད་པས་མ་ཁྱབ་དེ་ག་རེ་རེད་ཟེར་ན། ཉན་ཐོས་དགྲ་བཅོམ་པའི་རྒྱུད་ལ་ག་རེ་འོ། ཉན་ཐོས་ཀྱི་འོ་ལ་རྡོ་རྗེ་ལྟ་བུའི་ཏིང་ངེ་འཛིན་དེ་བདེན་འཛིན་གྱི་དངོས་གཉེན་བར་ཆད་མེད་ལམ་ཡིན་པའི་ཕྱིར། རེད་བ་བདེན་འཛིན་ལུགས་དེ་ལ་བདེན་འཛིན་ཉོན་སྒྲིབ་ཏུ་ཁས་ལེན་ས་ནི་མེད། རེད་ཁོ་བསྒོམ་བྱའི་གཙོ་བོར་བྱས་ནས་སྒོམ་མཁན་གྱི་མ་དག་སར་གནས་སེམས་དཔའ་མེད་པས་མ་ཁྱབ་པར་ད། འོ་དེ་འདི་ཕལ་ཆེར་འདི་ཚིག་དེ་ཕལ་ཆེར་གཅིག་མ་དག་གི་ཤོར་ཕྱིན་འགྲོ་བསམ་གྱི་འདུག་དེ་ཚིག་དེ་ག་རེ་བྱས་ན་བསམ་གྱི་འདུག་བདེན་འཛིན་དངོས་གཉེན་བར་ཆད་མེད་ལམ་ཡིན་ན་རང་ཉིད་བསྒོམ་བྱའི་གཙོ་བོར་བྱས་ནས་སྒོམ་པའི་མ་དག་སར་གནས་ཀྱི་སེམས་དཔའ། མེད། མི་དགོས་པའི། མེད། མེད་མི་དགོས་པའི་ཕྱིར་ཟེར་ན་མ་ཁྱབ་ཡིན་པ་འདྲ་མེད་དགོས་པའི་ཕྱིར་ཟེར་ན་མ་ཁྱབ་ཟེར་ན་འགྲིག་གི་མི་འདུག་བ། བདེན་འཛིན་གྱི་དངོས་གཉེན་བར་ཆད་མེད་ལམ་ཡིན་ན་རང་ཉིད་བསྒོམ་བྱའི་གཙོ་བོར་བྱས་ནས་སྒོམ་པའི་མ་དག་སར་གནས་ཀྱི་སེམས་དཔའ་མེད་པས་མ་ཁྱབ་རེད་བ་ཨ་ནི། རེད་བ། མེད་མི་མི་དགོས་པའི་ཕྱིར་ཟེར་ན་ད་མི་དགོས་པའི་ཕྱིར་ཟེར་མ་ཁྱབ་ཟེར་ན། རྟགས་ཁས་ལེན་པ་རེད་བ་དེ་མེད་དགོས་ཟེར་བས་མེད་མི་དགོས་པའི་ཕྱིར། མི་དགོས་པར་ཐལ། ས། ད་ལྟ་བདུན་པའི་བར་ས་བདུན་པའི་ཐ་མའི་བར་ཆད་མེད་ལམ་དེ་བདེན་འཛིན་དངོས་གཉེན་བར་ཆད་མེད་ལམ་ཡིན་པའི་ཕྱིར། རེད་བ། ཡིན་ད་དེ་རང་ཉིད་བསྒོམ་བྱའི་གཙོ་བོར་བྱས་ནས་སྒོམ་མཁན་གྱི་མ་དག་སར་གནས་ཀྱི་སེམས་དཔའ་མེད་པར་ཐལ། མེད་པར་ཐལ་བདེན་འཛིན་དངོས་གཉེན་བར་ཆད་མེད་ལམ་ཡིན་པའི་ཕྱིར། དེ་ཁྱབ་ཀྱི་མི་འདུག་བ། ད་མེད་མི་དགོས་པའི་ཕྱིར་ཟེར་ཡིན་པ་འདྲ་དེ་ལ་མེད་མི་དགོས་པའི་ཕྱིར་ཟེར་ན་མ་ཁྱབ་ཟེར་ཡིན་པ་འདྲ། མེད་མི་དགོས་པའི་ཕྱིར་ཟེར་ན། མེ་དགོས་པའི་ཕྱིར་ཟེར་ན་མི། འགྲིག་གི་མི་འདུག། མ་ཁྱབ་བྱས། མ་གྲུབ་ན་དེར་ཐལ་ད་མེད་མི་དགོས་པར་ཐལ་མེད་མི་དགོས་པར་ཐལ་དམན་ལམ་སྔོན་མ་སོང་གི་ས་བདུན་པའི་སྐད་ཅིག་ཐ་མའི་ཡེ་ཤེས་ད་གསུངས་སོང་བ་དེ། ས་ཐ་མའི་སྐད་ཅིག་ཐ་མའི་ཡེ་ཤེས་ད་ཡར་ལ་དཔེར་ན་མེད་དགོས་པར་འདོད་ཟེར་ན་དེ་མ་གྲུབ་ན་ཟེར་ན་མ་གྲུབ་ན་ཟེར་དུས་ད།

དེ་ཅི་ཡོང་གི་འདུག་བ་དང་དགྲ་བཅོམ་རྟོགས་པ་སྔོན་སོང་ལ་བཞག་ན་ཡང་དངོས་གཉེན་བར་ཆད་མེད་ལམ་དང་དེ་མེད་ཟེར་དུས་ཙང་ཡོན་ཏན་བརྒྱ་ཕྲག་བཅུ་གཉིས་ཐོབ་པ་དང་སྟོང་ཕྲག་བཅུ་གཉིས་ཐོབ་པ་དང་སྦྱིན་པའི་ཕར་ཕྱིན་ཉམས་ལེན་ལྷག་པ་ཐོབ་པ་ཟེར་ལ་གེགས་བྱེད་ཀྱི་སྒྲིབ་པ་མེད་ན་ནི་དེ་ནི་སྦྱོར་ལམ་ཆོས་མཆོག་པ་དེ་ཚོས་གང་ག་ཐོབ་ཟེར་བ་ཅིག་རེད་དེ། གེགས་བྱེད་ཀྱི་སྒྲིབ་པ་ཅིག་ཡོད་ས་ཁོས་སྒྲིབ་པ་ཁོ་སེལ་མ་ཐུབ་པ་ཚོ་ལ་ཉམས་ལེན་དེ་མ་ཐོབ་པ་ཡིན་པར་བརྟེན་དེ་མིན་ན་ཁོ་གེགས་བྱེད་སྒྲིབ་པ་ཅིག་ཡོད་ན་ད་སྒྲིབ་པ་གསུམ་གྱི་ནང་ག་རེ་ཐུག་ཅིག་ལྟོས་དང།

ཞེས་ཡོད་བྱས་དམན་ལམ་སྔོན་དུ་མ་སོང་བ་ལ། འོ་དེ་ནི། ཡང། དགྲ་བཅོམ་རྟོགས་པ་སྔོན་སོང་ལ་དེ་མེད་ཟེར་ལབ་པར་བ། ས་དང་པོ་ནས་བདུན་པའི་བར་དུ་ལ། གསུམ་པ་ལྟར་ན། ཁ་དོག་ཐམས་ཅད་གསུམ་པ་ལྟར་ན་ས་དང་དམན་ལམ་སྔོན་དུ་མ་སོང་བའི་མ་དག། ས་དམན་ལམ་སྔོན་མ་སོང་གི་མ་དག་ས་གནས་བདུན་གྱི་ཡོངས་སྦྱོང་མེད་པའམ་དེ་དག། རང་རང་གི་ཡོངས་སྦྱོང་རྫོགས་ཟིན་པ་གང་ཡིན་ནོ། ད་གང་ལྟར་བྱས་དེ་ཡིན་པ་རེད། སྤང་བྱའི་གཙོ་བོ་བྱས་ནས་སྤོང་རྒྱུ་ཅིག་མེད་ཟེར་ལབ་ན་ཡིག་དེ་ཚོའི་སྐོར་ལ་སྐད་ཆ་གསུམ་དྲིས་ནས་ཡིག་རྟགས་དེ་ལ་དང་པོ་རྟགས་གསལ་གཏོང་བའི་སྐོར་ལ་སྐད་ཆ་གསུམ་དྲིས་པ་ཡིན་པར། ད་དེ་ལ་འོ་ཡོངས་སྦྱོང་མེད་པའམ་ཡང་མིན་ན་ཡོངས་སྦྱོང་རྫོགས། དམན་ལམ་སྔོན་དུ་མ་སོང་བའི་བྱང་སེམས་ས་དང་པོ་བ་དེ་ཚོ་དང་ས་གཉིས་པ་དེ་ཚོ་ཡོངས་སྦྱོང་རྫོགས་ཟིན་པའི་གང་ཟག་ཡིན་ན་ས་བཞི་པ་གསུམ་པ་དང་བཞི་པ་ལ་ཡར་སླེབས་ཚར་དགོས་རེད་པ། ས་དེ་དང་དེའི་ཡོངས་སྦྱོང་མ་རྫོགས་པ་དེ་སྲིད་དུ། ས་དེ་དང་དེ་ཉིད་ལ་ཡོངས་སྦྱོང་རྫོགས་པ་ནས་ས་གཞན་དུ་འཕོས་པར་རིག་པར་བྱ་གསུང་བ་ཡིན་པས་ཡོངས་སྦྱོང་རྫོགས་ཚར་སོང་ན་དཔེར་ན་ས་དང་པོའི་ཡོངས་སྦྱོང་རྫོགས་ཚར་སོང་ན་ས་གཉིས་པ་ལ་སླེབས་དགོས་བ་རེད། བྱས་ད་ད་ཡོངས་སྦྱོང་ཡོད་ན་ཡོངས་སྦྱོང་སྐོར་ལ་སྤང་བྱའི་ཡོངས་སྦྱོང་གཅིག་དང་གཉེན་པོའི་ཡོངས་སྦྱོང་གཉིས་ཡོད་པ་རེད་པ་འོ་འདུག་ཟེར། རྗེས་ཐོབ་ཏུ་བསོད་ནམས་ཀྱི་ཚོགས་ཀྱང་འདུག་ཅེས། གང་ཡིན། ཅེས་ཡོངས་སྦྱོང་རྫོགས་ཟིན་པ་གང་ཡིན། ཡོངས་སྦྱོང་མེད་ཟེར་ན་ད་དམན་ལམ་སྔོན་དུ་མ་སོང་བའི་མ་དག་ས་གནས་ཀྱི་སེམས་དཔའ་དེ་ཚོ་ལ། ཡོངས་སྦྱོང་མེད་ཟེར་བཅུག་ན་མ་དག་ས་གནས་ཀྱི་སེམས་དཔའ་རྣམས་ཀྱིས་རྗེས་ཐོབ་ཏུ་བསོད་ནམས་ཀྱི་ཚོགས་ཀྱང། བསོད་ནམས་ཀྱི་ཚོགས་ཀྱང་མི་གསོག་པ་དང་དེ་རྣམས་ཀྱི་གཉེན་པོའི་ཡོངས་སྦྱོང་མེད་པའི་ཕྱིར།

འོ། ཚོགས་བསགས་ཙམ་མ་གཏོགས་པར་ངོ་སྐལ་གྱི་སྤང་བྱ་སྟོང་ཉིད་རྟོགས་པ་དེ་ག་རེ་བྱེད་དགོས་རེད་འདུག་སྟོང་ཉིད་མངོན་སུམ་རྟོགས་པ་དེ་སྒྲིབ་པ་གཅིག་ལ་ཁ་གཏད་གཅོག་པའི་བྱེད་པོ་ཡིན་པར་བ། ཡིན་པའི་རྟགས་དེ་ག་རེ་རེད་ཟེར་ན། འོ། ག་རེ་ཡིན་གོ། ས་དང་པོ། ན་རེ། མཐོང་ལམ་པ་དེ་སྒོམ་ལམ་དུ་འཕོས་དུས་ཙ། བདེན་འཛིན་ལྷན་སྐྱེས་སྤོང་བའི་ཆེད་དུ་སྟོང་པ་ཉིད་ལ་མཉམ་པར་མ་བཞག་ཚུན་ཆད་དུ་མཐོང་ལམ་པ་ཡིན། དེ་ནས་སྟོང་པ་ཉིད་ལ་མཉམ་པར་བཞག་པ་ནས་བཟུང་སྟེ། སྒོམ་ལམ་དུ་འཕོས་པར་ཤེས་པར་བྱ་སྤོང་དུ་བ་བྱེད་ཡོང་དུས་སམ་སྟོང་ཉིད་མངོན་སུམ་དུ་རྟོགས་པ་དེ་སྒྲིབ་པ་གཅིག་སྤོང་བའི་ཕྱིར་དུ་སྟོང་ཉིད་མངོན་སུམ་དུ་རྟོགས་ཟེར་ད། གར་དགོས་སློབ་ལམ་གྱི་གནས་སྐབས་སུ་ཟེར་ད། འོ་ཐུགས་ཆེ། མ་དག་ས་གནས་ཀྱི་སེམས་དཔའི་རྒྱུད་ལ་སྟོང་ཉིད་མངོན་སུམ་དུ་ཡེ་ཤེས་ཀྱང་མེད་པར་ཐལ་དེ་རྣམས་ཀྱི་རྗེས་ཐོབ་ཏུ་བསོད་ནམས་ཀྱི་ཚོགས་ཙམ་མ་གཏོགས་ངོ་སྐལ་གྱི་སྤང་བྱ་གང་ཡང་མི་སྤོང་བ་གང་ཞིག་འཚོལ་སྙེག་དགའ་བ་ཁྱེད་རང་རྣམས་ཞེས་པའི་ཕྱིར། འདོད་ན་དེ་ཡོད་པར་ཐལ་དེ་རྣམས། སྔོན་གོམས་པའི་དབང་གིས་བྱ་བ་རྫུའི་གདུང་བ་ཉེ་བར་ཞི་བའི་ཉིད་ཤེས་དབྱིངས་ལ།

དམན་ལམ་སྔོན་དུ་སོང་ན་ཡང་སོང་མ་སོང་ན་མ་སོང། འོ་སྒྲིབ་པ་གང་དང་གང་ཡིན་མི་དེ་སྤོང་བར་བྱེད་པ་བར་ཆད་མེད་ལམ་འདི་སྤོང་ངོ་སྐལ་གྱི་སྒྲིབ་པ་དེ་ལ་ཤེས་སྒྲིབ་མ་གཏོགས་ཉོན་སྒྲིབ་བཞག་གི་མེད་བྱེད་དགའ། དཔེར་ན་དམན་ལམ་སྔོན་དུ་མ་སོང་བ་ལ་ངོ་སྐལ་གྱི་སྒྲིབ་པ་ལ་ཉོན་སྒྲིབ་ཅིག་ཡོང་གི་རེད་ཡིན་ན་ཡང་ཉོན་སྒྲིབ་དེ་སྤང་བར་ཤེས་སྒྲིབ་སྤང་རུང་ཞར་ལ་སྤོང་བ་རེད་མ་གཏོགས་ཉོན་སྒྲིབ་སྤང་བྱའི་གཙོ་བོར་བྱས་ནས་སྤོང་བ་མ་རེད་བྱེད། འོ་ན་དམན་ལམ་སྔོན་མ་སོང་བའི་བྱང་ཆུབ་སེམས་དཔའ་རྣམས་ཀྱིས་ཉོན་མོངས་སྤོང་ཚུལ་ག་རེ་ཡིན་ཞེ་ན། འདི་ལ་ཡང་རྣམ་པ་གསུམ་ལས་དང་པོ་ལ་ཁ་ཅིག་དམན་ལམ་སྔོན་དུ་མ་སོང་བའི་བྱང་སེམས་ཀྱི།

བྱང་ཆུབ་སེམས་དཔའ་རྣམས་ཀྱིས་སྐོར་དགུར་བྱས་ནས་སྤོང་བ་རེད། ད་སྐོར་དགུ་ཡི་ནང་ནས་བདེན་འཛིན་ལྷན་སྐྱེས་ཆུང་ངུ་འབྲིང་ཆེན་པོ་གསུམ་པོ་གོ། ཆུང་ངུའི་ཆུང་ངུ་ཆུང་ངུའི་འབྲིང་ཆུང་ངུའི་ཆེན་པོ་གསུམ་པོ་དེ། ལམ་གཅིག་སྐྱེས་ལ་གཅིག་གཅིག་ཅར་དུ་སྤོང་དགོས་རེད་ཟེར་ནས་གསུང་བ་རེད། དེའི་ཕྱིར་དུ་རང་ལུགས་ལ་དེའི་ཤེས་ན་ཕན་གང་ཡང་མི་འདུག་ཟེར། སྐོར་དགུ་གསུམ་ཕྱེ་བ་ལ་ཕན་ཐོགས་ད་ནི་བྱུང་མ་སོང་ག་རེ་ཟེར་ན། སྐོར་དགུ་གསུམ་ཕྱེ་བ་དེ་སྤང་དཀའ་སླ་ཡོད་པའི་དབང་ནས་བྱས་དགོས་རེད། སྤང་དཀའ་སླ་ཡོད་པའི་དབང་དུ་བྱས་ནས་བཞག་ན་ལམ་གཅིག་གིས་སྤང་མི་ཐུབ་པ་བཞག་དགོས་ཀྱི་རེད། ལམ་གཅིག་གིས་སྤོང་བ་ཟེར་ལབ་དུས་སྤང་དཀའ་སླ་མེད་པ་ཆགས་པ་རེད།

ཐེག་ཆེན་གྱི་རིགས་ཅན་གྱིས་ཐེག་ཆེན་ལམ་དུ་འཇུག་པའི་སྔ་རོལ་དུ་སྟོང་ཉིད་ཚད་མས་ངེས་པར་བྱས་བྱང་ཆུབ་མཆོག་ཏུ་སེམས་བསྐྱེད་གཙོ་བོར་ཤེས་སྒྲིབ་སྤོང་བའི་ཆེད་དུ་བདག་མེད་གཉིས་རིགས་པའི་རྣམ་གྲངས་མཐའ་ཡས་པའི་སྒོ་ནས་བསྒོམས་པས་སྤོང་དཀའ་སླའི་དབང་གིས་ཐེག་ཆེན་མཐོང་ལམ་བར་ཆད་མེད་ལམ་གྱིས་བདེན་འཛིན་ཀུན་བརྟགས་ས་བོན་དང་བཅས་པ་སྤོང་ས་དང་པོའི་ངོ་བོར་གྱུར་པའི་སྒོམ་ལམ་བར་ཆད་མེད་ལམ་ཁས་ལེན་སོང་ངོ། སྒོམ་ལམ་བར་ཆད་མེད་ལམ་ནས། གཉིས་པའི་ཐ་མའི་བར་ཆད་མེད་ལམ་ད་དེར་བར་ཆད་མེད་ལམ་དེ་ན་བར་ཆད་ག་རེ་ཟེར་ན་ད་གསུམ་ཡོད་པ་ཡིན་པར་ས་དང་པོའི་ངོ་བོར་གྱུར་པའི་སྒོམ་ལམ་བར་ཆད་མེད་ལམ། ས་གཉིས་པའི་ཐོག་མའི་བར་ཆད་མེད་ལམ། ཐོག་མའི་བར་ཆད་མེད་ལམ་ཐ་མའི་བར་ཆད་མེད་ལམ། འོ་དེ་གསུམ་པོ་དེ་གིས་ད་ག་རེ་ཟེར་ན་འདུག་ཟེར་ནས། བར་ཆད་མེད་ལམ་གྱིས་བདེན་འཛིན་ལྷན་སྐྱེས་ལ། ཆུང་ངུ་འབྲིང་ཆེན་པོ་གསུམ་ཞེས་སོང་ང། ད་ཡུལ་འཁོར་བཅས་རེ་རེ་ལ་ཆེ་ཆུང་གཉིས་རེ་ཟེར་ཕྲ་རགས་གཉིས་རེ་ཟེར་རེ་གཉིས་གཉིས་སུ་ཕྱེ་བས་ཆེན་པོའི་ས་བོན་སྤོང་བ་ནས་ཞེས་ད་དེ་བར་ཆད་མེད་ལམ་གསུམ་གྱིས་བདེན་འཛིན་ལྷན་སྐྱེས་ཆེན་པོའི་ས་བོན་དེ་སྤོང་ཟེར་ལབ་པ་རེད།

འདི་ལྟར་བདེན་འཛིན་ལྷན་སྐྱེས་འཁོར་ཚོགས་གསུམ་པོ་འདི་ག་རེ་ལ་ཁ་བལྟས་ཚད་ཀྱི་འདུག་ཟེར་ན་བདེན་འཛིན་ལྷན་སྐྱེས་ལ་ཆུང་ངུ་འབྲིང་ཆེན་པོ་གསུམ། རེ་རེ་ལ་ཆེ་ཆུང་གཉིས་སུ་ཕྱེ་བས། ཆེན་པོའི་ས་བོན་དེ་སྤོང་བ་ནས། ད་ས་བདུན་པ། ཐོབ་མ་ཐག་པའི་བར་ཆད་མེད་ལམ་ནས། ད་ས་བདུན་པའི་དང་པོའི་བར་ཆད་མེད་ལམ་གོ། བྱས་ཐ་མའི་བར་ཆད་མེད་ལམ་གོ་གཉིས་མེད་བར་ཆད་མེད་ལམ་གཉིས་དེ་རེད། གཉིས་ནི། འོག་བར་གྱིས་ཆུང་ངུའི་ཆུང་ངུའི་ས་བོན་དེ་སྤོང་ཞིང། དེ་སྤངས་པ་ན་ཉོན་སྒྲིབ་མ་ལུས་པ་སྤངས་པ་ས་བརྒྱད་པ་ཐོབ་པ་རྣམ་གྲོལ་དེ་རྣམ་གྲོལ་ལམ་ཐོབ་པའོ། རྟེན་གྱི་གང་ཟག་དེ་དགྲ་བཅོམ་པ་སོང་བ་དུས་མཉམ་པའི་སྒོ་ནས་ཉོན་སྒྲིབ་སྤོང། ཟེར་ད་ས་བརྒྱད་པ་སླེབ་དུས་བཞག་པ། བྱས་དུས་ད་བར་ཆད་མེད་ལམ་ཨཱ་ལི། ས། བདེན་འཛིན་ལྷན་སྐྱེས་དེ་ལ། ཆེན་པོའི། རགས་པ་དེ་ལ། ཨ་ནི། འོ་ཨཱ་ལི། ཆུང་འབྲིང་ཆེན་པོ་གསུམ་ཕྱེ་ན་ག་རེ་ཟེར་ཆུང་འབྲིང་ཆེ། ག་རེ་ཟེར་ཆེན་པོའི་རགས་པ་ཁོ་རང་རང་ལ་ནང་གསེས་ཀྱི་ཕྲ་རགས་མ་བཞག་ན། བར་ཆད་མེད་ལམ་གསུམ་བཞག་དགོས་འདུག་ག། བར་ཆད་མེད་ལམ་གསུམ་གྱི་ཕྲ་རགས་འདུག། ནང་གསེས་ལ་སྤོང་དཀའ་སླ་ཁྱད་པར་འདུག་ག། བདེན་འཛིན་ལྷན་སྐྱེས་ཆེན་པོའི་གོ། ས་བོན་དེ་ལ། ནང་གསེས་ལ་ཡང་མ་མི་འདྲ་བཞག་དགོས་འདུག། ད་དེ་བཞག་ནང་བཞིན་བྱས། བདེན་འཛིན་ལྷན་སྐྱེས་ཆེན་པོའི་འབྲིང་གོ་ལ་ཡང། ནང་གསེས་ཁྱད་པར་བཞག་དགོས་ཆེན་པོའི་འབྲིང་མ་རེད། འབྲིང་ཟེར་རྒྱུ་བ་ཆེན་པོའི་ར། ཕྲ་མོ་དེ་ལ། ཆེན་པོའི་ཕྲ་མོ་དེ་ལ། གཉིས་བཞག་དགོས་པའི་ཕྱིར། གོ་བ་མོ་གཉིས་བཞག་དགོས་པ་ཡིན་པ་ད། ས།

ཕྲ་བ་དེ་གི་དངོས་གཉེན་བར་ཆད་མེད་ལམ་གཅིག་གྲོགས་བོར་བ། དེ་ཡང་རང་གི་ངོ་སྐལ་དུ་གྱུར་པ་རེད། དེ་ཡང་རང་གི་ངོ་སྐལ་དུ་གྱུར་པའི་བདེན་འཛིན་ཆེན་པོའི་ཕྲ་མོ་དེ་གི་དངོས་གཉེན་བྱེད་ཡག་རེད་མ་གཏོགས་བདེན་འཛིན་ཆེན་པོའི་ཕྲ་མོའི་དངོས་གཉེན་མ་ཡིན་པའི་ཕྱིར། མ་ཡིན་པར་ཐལ་བདེན་འཛིན་ཆེན་པོའི་ཕྲ་མོའི་དངོས་གཉེན་དེ་ས་གསུམ་པའི་མཐའ་མའི་བར་ཆད་མེད་ལམ་མ་སླེབས་བར་དུ་ལ་མེད་པའི་ཕྱིར། འོ་དེའི་འདོད་ཆགས་རང་གི་ངོས་ཇི་ལྟར་བདེན་འཛིན་ལྷན་སྐྱེས་ཁོ་རང་དག་གང་ལྟར་ཀྱང་དེའི་དེའི་ས་བོན་དེ་ཚོ་ལ་ཕྲ་རགས་གཉིས། ནང་གསེས་ལ་ཡང་སྤོང་ག་ལ་གཉིས་ས་བོན་དེ་ཚོ་ལ་མི་འདྲ་ཁྱད་པར་བཞག་དགོས་འདུག་པ།

ཐེག་ཆེན་གྱི་རིགས་ཅན་རྣམས་ཀྱིས། ཉོན་མོངས་མི་སྤོང་བ་མ་གཏོགས་སྔར་བཞིན་སྤོང་ཟེར་ད་ག་རེ་སེམས་ཚང་བ་རེད། ཡོན་ཏན་བརྒྱ་ཕྲག་བཅུ་གཉིས་ཐོབ་པ་ལ་སོགས་པ་དེ་ཚོ་ཁོ་རང་ཚོ་ངོ་སྐལ་གྱི་ཤེས་སྒྲིབ་རེད་དེ་བཞག་ནས་དམན་ལམ་སྔོན་དུ་མ་སོང། འོ་དེ་སོང་མ་སོང་གང་ཡིན་ཀྱང་གཉིས་སྣང་འཁྲུལ་པའི་བག་ཆགས་ལ་ཤེས། ཅེས་ཆུང་འབྲིང་ཆེན་པོ་གསུམ་དུ་བྱས་པ་དེ་ས་བརྒྱད་པ་དགུ་པ་བཅུ་པ་གསུམ་ལ་སྤང་འགྲོ་རྒྱུ་རེད་ཅེས། ད་དེ་ལ་ཡང་གཉིས་སྣང་འཁྲུལ་པའི་བག་ཆགས་དེ་ལ་ཡང།

དོན་དག། གཉིས་སྣང་འཁྲུལ་པའི་བག་ཆགས་ལ་ཤེས་སྒྲིབ་སྦྱོང་བའི་བྱེད་པ་དེས་ཆུང་འབྲིང་ཆེན་པོ་གསུམ་བཞག་ནས་ས་དང་པོ་ལ་ས་བརྒྱད་པ་ལ་ཆེན་པོ་དེ་ཐོབ། ཆུང་ངུ་ཡིན་ན་གོ་ཐོབ་དོར་བར་བྱེད། དེ་ལྟ་དེ། འདུག་ཟེར་ནས་དམན་ལམ་སྔོན་དུ་མ་སོང་སོང་མ་སོང་གང་ཡིན་ཀྱང་གཉིས་སྣང་འཁྲུལ་པའི་བག་ཆགས་ལ་ཆུང་འབྲིང་ཆེན་པོ་གསུམ་བྱས་པའི་ཆེན་པོ་དེ་ས་བརྒྱད་པ་ཐོབ་མ་ཐག་པའི་བར་ཆད་མེད་ལམ་ནས། ཐ་མའི་བར་ཆད་མེད་ལམ་གྱི་གོ་གཉིས་མོ་དེ་ཧ་རུ་པ་རུ་ཆེན་སྤང་ཡས་དགོས་རེད་བ། ད་དེ་ལས་གཞན།

ཟེར་ན་ཐེག་ཆེན་མཐོང་ལམ་རྣམ་གྲོལ་ལམ་པའི་རྒྱུད་ཀྱི། ཉོན་སྒྲིབ་ཀུན་བརྟགས་སྤངས་པའི་སྤངས་པ་དེ་ཆོས་ཅན། ལུགས་འདི་ལ་འགོག་བདེན་ལ་སྟོང་ཉིད་ཡིན་པས་ཁྱབ་ཟེར་གོ། བར་བར་དུ་ཉོན་སྒྲིབ་ཀུན་བརྟགས་སྤངས་སྤངས་པ་ཟེར་ན་ཡང་འགྲུབ། གྲུབ་མཐའ་འོག་མའི་ལུགས་ལ་བྱས་ན། ཐེག་ཆེན་མཐོང་ལམ་རྣམ་གྲོལ་ལམ་པ་ཡི་རྒྱུད་ཀྱི། ཉོན་སྒྲིབ་ཀུན་བརྟགས་སྤངས་པའི་སྤངས་པར་ཟེར་ན་ཉོན་སྒྲིབ་གང་ཟག་གི་བདག་འཛིན་ཀུན་བརྟགས་སྤངས་པའི་སྤངས་པ་ཅིག་ཡོད་ན། ཁོ་འགོག་བདེན་དུ་ཆགས་འགྲོ་བ་རེད་ཡིན་ན་ཡང་ཁོ་གང་ཟག་གི་བདག་མེད་ཕྲ་མོ་ཞིག་བྱེད་ཀྱི་རེད་བ་གལ་སྲིད་ཡིན་ན། རེད་བ། དེ་འདྲ་ཅིག་འདུག་ག་ཁོ་གཅིག་པར་འགྲོ་དགོས་མེད་འགྲོ་ད་གང་ཞིག་མི་ཤེས་ན། ཁ་སང་དེ་གསུངས་སོང། ཨོ། དག་མ་དག་གི་ཆོས་ཅན་སྤྱི་ལ་ཁྱབ་པའི་ཆོས་ཉིད་ལ་ཨ་ནི་དེའི་ཆོས་ཉིད་ཀྱི་དགག་བྱ་ཤེས་བྱ་ལ་མི་སྲིད་ཀྱང་སོང། ཨ་ནི། དོན་དམ་བདེན་པ་ཡིན་ཚད་ཀྱི་དགག་བྱ་ཤེས་བྱ་ལ་མི་སྲིད་པས་མ་ཁྱབ་སྟེ་གསུངས་འདུག། ཨོ། དེ་ནི་ག་རེ་ཡིན་ན། ཆོས་ཅན་དྲི་མས་ཇེ་དག་ཇེ་དག་ཏུ་སོང་བ་ན་དེའི་ཆོས་ཉིད་ཀྱང་དེ་བཞིན་ཇེ་དག་ཇེ་དག་ཏུ་འགྲོ་དགོས་པས།

ཉོན་མོངས་ཀུན་བརྟགས་སྨྲ་བ་ཐ་དད་རང་དང་བྲལ་བ་ཅན་ཆོས་སྤངས་པའི་སྤངས་པ་ཡིན་པའི་ཕྱིར་ཤེས་འཛིན་ཁ་ཅིག་གིས་ཆོས་ཉིད་ཡིན་ན་རང་གི་ཆོས་ཅན་གྱི་དུས་གསུམ་ལ། འོ། མ་འཁྲུལ་བས་ཁྱབ་ཟེར་ན། བུམ་པའི་ཆོས་ཉིད་ཆོས་ཅན་རང་གི་ཆོས་ཅན་གྱི། འོ། དུས་གསུམ་ལ། མ་འཁྲུལ་བར་ཐལ་ཆོས་ཉིད་ཡིན་པའི་ཕྱིར་འདོད་ན་བུམ་པའི་འདས་མ་འོངས་ཀྱི། བུམ་པ། བུམ་པའི་ཆོས་ཉིད་ཡིན་པའམ། བུམ་པའི་སྟེང་དུ་ཡོད་པའམ། དེ་ཉིད་ཀྱི་དུས་སུ་སྤྱིར་དེ་ཡོད་པ་གང་རུང་དུ་ཐལ། འོ། བུམ་པའི་འདས་པ་དང་མ་འོངས་པ་དེ། ད་བུམ་པའི་ཆོས་ཉིད་དེ་བུམ་པའི་དུས་གསུམ་ག་ལ་འདས་མ་འོངས་ད་ལྟ་དུས་གསུམ་ག་ལ་མ་འཁྲུལ་ཟེར་ཆོས་ཉིད་ཡིན་ན་རང་ཆོས་ཀྱི་རང་གི་ཆོས་ཉིད་དུས་གསུམ་ག་ལ་མ་འཁྲུལ་བས་ཁྱབ་ཟེར་ལབ་པ་རེད་བ། ཁྱབ་ཟེར་དེ་གཏན་ཚིགས་གཅིག་ཡོང་བ་ཡིན་ནོ། བདག་གིས་ད་ལྟ་ལམ་སང་བཤད་མི་འདུག་སྐབས། སྐབས་དང་པོའི་ནང་དེ་བ་ཅིག་ལ། ཆོས་ཉིད་ཡིན་ཕྱིན་ལ་རང་གི་ཆོས་ཅན་གྱི་དུས་གསུམ་ག་ལ་ལ་མ་འཁྲུལ་བ་ཞིག་དགོས་པས་ཟེར་ཅིག།

བུམ་པའི་ཆོས་ཉིད་ཁོ་པ་དེ་བུམ་པའི་འདས་པ་དང་བུམ་པའི་མ་འོངས་པའི་དུས་སུ་འོ་ཡོད་པ་གང་རུང་ཅིག་ཡིན་པར་ཐལ་འདོད་པའི་ཕྱིར་འདོད་མི་ནུས་ཏེ་དེ་རྣམས་རེ་རེ་ནས་མ་ཡིན་པའི་ཕྱིར་ཏེ་བུམ་པའི་འདས་མ་འོངས་ཀྱི་དུས་སུ། བདག་གང་ཅི་གཞན་དགོས་མ་རེད་བུམ་པའི་འདས་མ་འོངས་ཀོ་བུམ་པའི་སྟེང་དུ་ཡོད་ཟེར་ན་འདོད་པ་ཆགས་ཀྱི་མ་རེད་བ། དེ་ཡོད་ན་དུས་གསུམ་ཅིག་ཅར་དུ་ཡོད་པ་ཆགས་འགྲོ་བ་རེད། དེ་མེད་པའི་ཕྱིར། ད་ཡི་གལ་སྲིད་ཡོད་ན་བུམ་པའི་ཆོས་ཉིད་དེ་བུམ་པའི་འདས་པ་དང་མ་འོངས་པའི་དུས་སུ་ཡོད་ཟེར་བ་ཆགས་ཀྱི་རེད་བ་ད་ཡོད་ན། དེ་ར་ཡིན་ན་བུམ་པའི་འདས་མ་འོངས་ཀྱི་དུས་སུ་བུམ་པ་དང་བུམ་པའི་ཆོས་ཉིད་གང་ཡང་མེད་པའི་ཕྱིར།